ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན། རེས་གཟའ་མིག་དམར་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ང་ཚོ་ཐུན་མོང་ནས་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། ཟི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་པ་དང། དབོན་སྟོད་ནས་འཛིན་བཟུང་བྱས་པའི་བོད་མི་ཚོར་ཉེས་རྡུང་དྲག་པོ་བཏང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨོ་སི་ཀྲོ་ལི་ཡའི་ཝིག་ཏོ་རི་ཡ་མངའ་སྡེའི་གྲོས་ཚོགས་ཀྱི་ནང་བོད་པའི་ལོ་སར་སྲུང་བརྩི་ཞུ་བའི་སྐབས། གྲོས་ཚོགས་ཀྱི་འཐུས་མི Samantha Ratnam ལགས་ཀྱིས་བོད་པའི་ཆོས་དང་རིག་གཞུང་གི་རིན་ཐང་ལ་འཛམ་གླིང་ཡོངས་ནས་བསླབ་བྱ་ལེན་རྒྱུ་ཡོད་པའི་སྐོར་གསུངས་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་མི་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་བསྒྲུབ་དགོས་པ་བྱང་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་གིས་ནིའུ་ཡོག་ཏུ་མི་མང་ལ་ཚེ་དབང་སྩལ་བའི་སྐབས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་སྡེ་དགེ་ཁུལ་དུ་དགེ་འདུན་པ་དང་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པར་ཨ་མི་རི་ཀ་དང་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་དེ་བཞིན་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་ལས་ཁང་སོགས་ནས་རྒྱ་ནག་གཞུང་གི་བྱ་སྤྱོད་ལ་ཐུགས་འཚབ་ཡོད་པ་གསུངས་ཡོད་པ་མ་ཟད། འཛམ་གླིང་ནང་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་མ་ཟད་མུ་མཐུད་ནས་ལས་འགུལ་གོ་སྒྲིག་གནང་བཞིན་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་སྒྲིག་ཞུ་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། གནས་འཕྲིན་ལེ་ཚན་དང་མཇུག་ཏུ་འཕྲོད་བསྟེན་གྱི་ལེ་ཚན་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཟི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་པ་དང་དབོན་སྟོད་ནས་འཛིན་བཟུང་བྱས་པའི་བོད་མི་ཚོར་ཉེས་རྡུང་དྲག་པོ་བཏང་འདུག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་གྱི་དམར་ཤོག་དྲུང་ཆེ་དང་ཟི་ཁྲོན་ཞིང་ཆེན་གྱི་དམར་ཤོག་དྲུང་ཆེ་སོགས་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་ལ་སླེབས་ཡོད་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་བོད་ནང་ནས་གནས་ཚུལ་མཁོ་སྤྲོད་པ་བརྒྱུད་ཤེས་རྟོགས་བྱུང་ཞིང། འོན་ཀྱང་དཔོན་རིགས་དེ་དག་གིས་ལས་དོན་བཀོད་སྒྲིག་བྱེད་ཆེད་རང་ཉིད་ཀྱི་བདེ་འཇགས་ཆེད་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་དེ་དག་གིས་ཤེས་རྟོགས་མི་འདུག་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་ཉེན་རྟོག་དམག་མིས་ཉེས་རྡུང་བཏང་སྟེ་དྲན་པ་ཐོར་ནས་སྨན་ཁང་དུ་བསྐྱལ་བའི་ནད་པ་ཞིག་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་དྲན་པ་གསོས་ཡོད་འདུག་ལ། ད་ལྟའི་ཆར་སྲོག་ལ་ཉེན་ཁ་མི་འདུག་ཅེས་བརྗོད་བྱུང། འོན་ཀྱང་འཛིན་བཟུང་བཀག་ཉར་འོག་ཡོད་པའི་མི་གྲངས་ཆིག་སྟོང་ཙམ་ཡོད་པ་དེ་དག་གི་ཁྲོད་མི་མང་པོར་ཁ་ལག་ཟ་ཡས་དང་གྱོན་ཆས་ལྡང་ངེས་མེད་པ་མ་ཟད་ཐ་ན་གྲང་ངར་ཆེ་བའི་མཚན་མོར་ཉལ་ཆས་ཀྱང་མེད་པའི་དཀའ་ངལ་འཕྲད་བཞིན་ཡོད་འདུག་ལ། མི་འགའ་རེ་ལྟོགས་ནས་ས་ལ་འགྱེལ་བའི་གནས་ཚུལ་ཡང་ཐོན་འདུག་ད་དུང་གནས་ཚུལ་མཁོ་སྤྲོད་པ་ཞིག་གིས་བརྗོད་པར་གཞིགས་ན། འཛིན་བཟུང་བྱས་པའི་མི་ཧ་ལམ་ཚང་མར་ཉེས་རྡུང་ཕོག་པའི་འོག་ཚེ་སྲོག་ཤོར་རྒྱུའི་ཉེན་ཁ་ཡང་ཡོད་པ་ཚོད་དཔག་བྱེད་ཀྱི་འདུག་ད་ལྟ་དྲ་ལམ་བཀག་པ་དང། ཁ་པར་གཞུང་བཞེས་བཏང་བའི་དབང་གིས་གནས་ཚུལ་ཁ་གསལ་ཕྱི་ཕྱོགས་སུ་གཏོང་རྒྱུར་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་སྟབས། ས་ཁུལ་ནང་བྱུང་པའི་གནས་ཚུལ་ཕྱི་ཕྱོགས་ཀྱིས་ཤེས་རྟོགས་མེད་པར་འགྱུར་སྲིད་པའི་ཐད་མང་ཚོགས་ཁྲོད་སེམས་འཚབ་བྱེད་མཁན་མང་པོ་ཡོད་པ་བརྗོད་བྱུང། འབྲི་ཆུ་རྒྱུག་ཡུལ་སྡེ་དགེ་དབོན་པོ་སྟོད་ཀྱི་གྲོང་ཚོ་གཉིས་དང་དགོན་པ་དྲུག་རྒྱ་ནག་གཞུང་གི་ལས་འཆར་ལྟར་ཆུ་ཤུགས་གློག་འདོན་ས་རྒྱ་བྱ་ཡུལ་དུ་ཁེལ་སྟབས་གྲོང་ཚོ་དེ་དག་དང་དགོན་པ་དེ་དག་ས་གནས་གཞན་དུ་གནས་སྤོ་དགོས་ལུགས་བརྗོད་པར་བརྟེན། ཐོག་མར་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་མང་ཚོགས་ནས་ངོ་རྒོལ་ཞུ་འབོད་ཀྱི་ལས་འགུལ་སྤེལ་ཞིང། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་པ་སངས་ཉིན་དམིགས་བསལ་སྦྱོང་བརྡར་སྤྲད་པའི་དྲག་ཆས་ཉེན་རྟོག་པ་ཁྱོན་ཆེ་དབོན་སྟོད་ཁུལ་དུ་ཆེད་རྫོང་གིས་དབོན་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་མི་སེར་དཀྱུས་མ་ཁྱོན་བསྡོམས་ཆིག་སྟོང་ཙམ་འཛིན་བཟུང་བྱས་ཡོད་པ་རེད། འཇུ་བཟུང་བྱས་པའི་མི་དེ་དག་ལ་སོ་སོའི་ནང་ནས་རྩམ་པ་དང་ཉལ་ཆས་འཁྱེར་ཡོང་དགོས་པའི་བཙན་བཀའ་ཡང་བཏང་འདུག་ཨ་རི་དང་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་བོད་མི་འབོར་ཆེན་བཙོན་འཇུག་བྱས་པ་དེ་དག་གི་ཐད་ཐུགས་འཚབ་ཆེན་པོ་ཡོད་པ་དང་ཁོང་ཚོ་མགྱོགས་མྱུར་གློད་བཀྲོལ་དགོས་པའི་དགོས་འདུན་བཏོན་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་གིས་སྡེ་དགེ་ཁུལ་གྱི་བོད་མི་ཁྱོན་ཆེ་འཛིན་བཟུང་བྱས་པར་སྐྱོན་བརྗོད་དྲག་པོ་གནང་འདུག་ལ། བོད་མིའི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ཨ་རི་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྒྱ་ནག་གཞུང་ཚབ་མདུན་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད། སྦེལ་ཇེམ་གྱི་རྒྱལ་ས Brussels ནང་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་བོད་ནང་རྒྱ་ནག་གཞུང་གིས་གློག་ཤུགས་ཆུ་མཛོད་འཛུགས་སྐྲུན་མི་བྱེད་རོགས་ཞེས་ཞུ་འབོད་བྱེད་མཁན་ས་གནས་མི་མང་ཆིག་སྟོང་ལྷག་འཛིན་བཟུང་བྱས་པ་སོགས་བོད་ནང་རྒྱ་ནག་གཞུང་གིས་དྲག་གནོན་བྱེད་པའི་གནས་ཚུལ་ཐོན་པ་དེ་ཡིས་བོད་ནང་གི་གནས་སྟངས་ཛ་དྲག་ཡོད་པའི་བློ་འཚབ་བཟོས་ཡོད་པ་གསར་འགོད་བསྒྲགས་གཏམ་ཞིག་ནང་སྤེལ་འདུག་གོང་ཞུས་ལྷན་ཚོགས་ཐོག་ཕེབས་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྡེ་དགེ་ཁུལ་དུ་འཚེ་མེད་ཞི་བའི་ཐོག་ནས་ཞུ་འབོད་བྱེད་མཁན་བོད་མི་ཚོའི་ཐོབ་ཐང་ལ་བརྩི་འཇོག་མི་བྱེད་པར་ཚད་ལས་བརྒལ་བའི་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱེད་པ་དེ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང། ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་རྣམས་གློད་གྲོལ་གཏོང་དགོས་པ་དང་བོད་མི་ཚོའི་ཐོབ་ཐང་དང་རེ་འདོད་རྣམས་ལ་བརྩི་འཇོག་བྱ་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ལ། འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་གི་བོད་མི་ཚོའི་འབོད་སྒྲ་དང། རྒྱ་ནག་གཞུང་གིས་བོད་ནང་དུ་ནོར་འཁྲུལ་གྱི་སྲིད་བྱུས་ལག་བསྟར་བྱེད་པའི་བྱ་སྤྱོད་ལ་བོད་མི་ཚོས་ཁ་གཏད་གདོང་ལེན་བྱེད་པའི་བདེན་པའི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་བྱ་དགོས་པའི་ནན་བརྗོད་གནང་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་གིས་བོད་ཤར་ཕྱོགས་སྡེ་དགེ། འབྲི་ཆུའི་ཆུ་རྒྱུན་དུ་ཆུ་ཤུགས་གློག་ཁང་གསར་འཛུགས་བྱ་རྒྱུར་ས་གནས་བོད་མི་དང་དགོན་སྡེ་ཁག་ཅིག་གནས་སྤོ་བྱ་དགོས་པའི་བཀའ་ཁྱབ་བཏང་བར་འཚེ་མེད་ཞི་བའི་ལམ་ནས་ངོ་རྒོལ་བྱེད་མཁན་གྱི་བོད་མི་དང་དགེ་འདུན་པའི་ཐོག་ལ་གཞི་རྒྱ་ཆེ་བའི་དྲག་གནོན་བྱས་ཡོད་པ་མ་ཟད་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་པ་དེ་ཡིས་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་བ་ཚོར་བློ་འཚབ་ཆེན་པོ་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་འབྲི་ཆུའི་སྟེང་དུ་ཆུ་ཤུགས་གློག་ཁང་གསར་འཛུགས་བྱེད་རྒྱུའི་ལས་གཞིའི་ཐོག་ནས་ས་གནས་བོད་མི་ཧ་ལམ་ཉིས་སྟོང་ལྷག་ས་གནས་གཞན་དུ་གནས་སྤོས་འགྲོ་དགོས་པ་དང་ས་གནས་དེའི་ནང་དུ་ཆགས་པའི་དུས་རབས་བཅུ་གསུམ་པའི་སྐབས་སུ་བཞེངས་པའི་ལོ་རྒྱུས་ལྡན་པའི་དགོན་པ་གཏོར་བཤིག་གཏོང་གི་ཡོད་པར་བརྟེན་ནས་རྒྱ་ནག་གཞུང་གི་ས་གནས་ལས་ཁུངས་ཀྱི་མདུན་དུ་བོད་མི་ཚོས། པུས་མོ་ས་ལ་བཙུགས་ནས་ཞི་བའི་ཐོག་ནས་ངོ་རྒོལ་བྱེད་བཞིན་པའི་སྐོར་ལ། བོད་ནས་སོ་སོའི་བདེ་འཇགས་ཀྱི་ཉེན་ཁར་མ་འཛེམས་པར་ཕྱི་ཕྱོགས་སུ་བསྐུར་བའི་བརྙན་ཐུང་ནང་མཐོང་རྒྱུ་ཡོད་འདུག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་ཉི་མ་གསུམ་གྱི་རིང་སྦུར་སིལ་ནང་དུ་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་ལ་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་བཅས་ཁྱོན་བསྡོམས་ནས་མི་གྲངས་བརྒྱ་དང་བདུན་ཅུ་ལྷག་ནས་མཉམ་ཞུགས་གནང་སྟེ་བོད་མིའི་རང་དབང་འཐབ་རྩོད་མདུན་སྐྱོད་བྱ་ཕྱོགས་ཀྱི་ཐོག་ལ་གོ་བསྡུར་གནང་ཡོད་པ་རེད་འདུག། ཡང་ལྷན་ཚོགས་ཐོག་ལ་མ་འོངས་པའི་ལས་འགུལ་སྤེལ་ཕྱོགས་ཀྱི་ཐད་ལ་གྲོས་ཆོད་དོན་ཚན་བདུན་བཞག་གནང་འདུག་པ་དེའི་ཐད་ཚོགས་ཞུགས་གནང་མཁན་བོད་མི་མང་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བའི་ནང་ཁོང་གིས་ངོ་སྤྲོད་གནང་ཡག་ལ།
དོན་ཚན་བདུན་པོ་དང་པོ་དེ། རྒྱ་ནག་དམར་ཤོག་གཞུང་གི་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་ངོས་འཛིན་བྱེད་ཡ་གི་ལམ་ལུགས་ལ་རྒྱ་ནག་གཞུང་གི་ཆབ་སྲིད་དང་ཁྲིམས་ཀྱི་ཆབ་སྲིད་ཀྱི་ཐེ་གཏོགས་བྱེད་ཡ་དེ་མཚམས་འཇོག་བྱེད་ཡ་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ཐོག་ལ་རྒྱ་མི་གི་ལག་པ་བསྲང་ཡ་དེ་ན་མཐའ་གཅིག་ཏུ་ངོ་རྒོལ་དང་དེ་ལ་མཚམས་འཇོག་བྱས་ཏེ་དོན་ཚན་དང་པོ་རུ་སྐུ་མདུན་གི་ཡང་སྲིད་དེ་མང་པ་རྒྱ་མི་གི་ཆབ་སྲིད་ཀྱི་དགོས་མཁོ་ལ་བེད་སྤྱོད་བཏང་ཡ་གི་ཐོག་ལ་དོན་ཚན་གཉིས་པ་དེ། རྒྱ་ནག་དང་བོད་ཀྱི་བར་ཆབ་སྲིད་ཀྱི་མི་མཐུན་པ་དཀའ་རྙོག་སེལ་ཡག་ཆེད་དུ་བོད་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་སྲིད་དོན་རྒྱལ་རབས་ཀྱི་ལོ་རྒྱུས་ནང་བོད་དེ་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་རྒྱལ་སྤྱི་ནང་གསལ་སྟོན་བྱས་རྗེས་ནི་གཉིས་སྨན་དབུ་མའི་ལམ་གྱི་ཐོག་ནས་ཞི་བའི་གྲོས་མོལ་བྱས་ཏེ་ནི་བོད་རྒྱ་ཀྱི་ཆབ་སྲིད་ཀྱི་དཀའ་རྙོག་དེ་སངས་ཐབས་བྱེད་ཡག་གི་ཐོག་ལ་ལས་འགུལ་གང་གང་སྤེལ་དགོས་མིན་འོ་དེ་བྱས་གྲོས་ཆོད་གསུམ་པ་དེ་ནི་ཡུ་རོབ་མཉམ་འབྲེལ་གཙོ་རུ་བྱས་པའི་ཡུ་རོབ་རྒྱལ་ཁབ། འདྲ་མིན་ནང་ལ། མུ་མཐུད་ཀྱིས་གྲོས་ཚོགས་འདྲ་མིན་ནང་ན་བོད་དོན་རྒྱབ་སྐྱོར་ཚོགས་པ་མེད་ས་ལ་གསར་བ་འཛུགས་རྒྱུ་ཡོད་ས་ལ་སྔར་ལས་ཤུགས་ཆེར་བཏང་ཡ་ཐོག་ལ་བཀའ་མོལ་བྱུང་སོང། ཨང་བཞི་བ་དེ་དེང་སང་རྒྱ་ནག་གཞུང་གིས་བོད་ཀྱི་མི་རིགས་དེ་རྒྱ་འགྱུར་བྱེད་ཡག་གི་ཤེས་ཡོན་སྲིད་བྱུས་དེ་མཚམས་འཇོག་བྱ་ཆེད་བོད་ནང་གི་བཅའ་སྡོད་སློབ་གྲྭ་ཟེར་ཡ་ལ་སོགས་པ་བོད་མི་ཕྲུ་གུ་ས་ཡ་གཅིག་ལྷག་འདུག་སེ་སོ་སོ་ཕ་མ་དང་བྲལ་གྱིས་རྒྱ་གི་སྐད་ཡིག་དང་རྒྱ་གི་སློབ་གསོ།

ངོ་གདོང་ནས་བཅས་ཐོག་ལ་གྲོས་ཆོད་ལྔ་པ་བཞག་ཡོད་རེད། བྲོ་བྱོལ་བསྒྲིགས་པ་དེ་བོད་ནང་གི་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་གཏོར་བརློག་བཏང་གི་ཡོད་པ་དང་ཁྱིམ་མཚེས་འདྲ་མི་འདྲ་རྒྱ་སྐད་པ་གཏེར་གང་བྱུང་སྔོག་འདོན་བྱས་ཡོད་པ། རང་བྱུང་ཁོར་ཡུག་ལ་གཏོར་ཕོག་འགྲོ་ཡ་སྐོར་དེ་འདྲའི་ཐོག་ལ་ཡང་ཁ་བརྡ་བྱ་ཞོར་དུ་དོན་ཚན་དྲུག་བཞག་ཡོད་རེད། དོན་ཚན་བདུན་པ་དེ་ང་ཚོ་བོད་ཀྱི་རིག་གཞུང་མི་ཉམས་པར་རྒྱུན་འཛིན་ག་འདྲ་བྱེད་དགོས་ཡོད་མེད་འོ་དེ་ཐོག་ལ་ནི་མི་རབས་གསར་བ་ཚོ་ལ་སྐད་དང་ཡི་གེ་ནང་ཆོས་རང་གི་ངོ་བོ་ཆབ་སྲིད་ལོ་རྒྱུས་སྐད་ཡིག་བཅས་ཐོག་ལ་ནི་མི་ཉམས་རྒྱུན་འཛིན་ཐུབ་ལ་རྣམ་པ་སྐྱེ་རུ་ཐོག་ནས། ཨ་ནེ་རྒྱབ་སྐྱོར་བཅས་ཐོག་ལ་ནི་གྲོས་ཆོད་སྒྲིག་སྲོལ་གཏན་ལ་བཞག་ཡོད་སོང། ཨ་མི་རི་ཀའི་ཕི་ལ་ཏལ་ཕི་ཡ་གྲོང་ཁྱེར་བོད་རིགས་ཚོགས་པས་བོད་མིའི་སྲོལ་རྒྱུན་འཛིན་སྐྱོང་ལ་དམིགས་ནས་རེས་གཟའ་སྤེན་པར Norristown ས་གནས་སུ་སྤྱི་ཁང་གསར་པ་ཞིག་སྒོ་འབྱེད་བྱས་ཡོད་འདུག། འདས་པའི་ལོ་འགའ་ཤས་རིང་ཕི་ལ་ཏལ་ཕི་ཡའི་བོད་རིགས་ཚོགས་པས་གཟའ་མཇུག་བོད་ཡིག་སློབ་གྲྭ་འཚོགས་ས་དང་བོད་ཀྱི་རིག་གཞུང་སྲོལ་རྒྱུན་གྱི་དུས་ཆེན་ཁག་སྲུང་བརྩི་བཅས་ཀྱི་ཆེད་དུ། ལྷ་ཁང་དང་ལས་ཁུངས་སོགས་ཀྱི་ཁང་པ་གཡར་ཡོད་ཀྱང། ད་ལྟ་ནོར་རིས་ཏོན་ས་གནས་སུ་བོད་རིགས་ཚོགས་པར་དབང་བའི་སྤྱི་ཁང་གསར་བ་སྒོ་འབྱེད་བྱས་ཡོད་པའི་སྐོར། The Philadelphia Inquirer གསར་ཤོག་གིས་གནས་ཚུལ་སྤེལ་འདུག་ཕི་ལ་ཏལ་ཕི་ཡ་ས་གནས་སུ་བོད་མི་ཉིས་བརྒྱ་ཙམ་གནས་སྡོད་བྱས་ཡོད་པ་དང། ས་གནས་བོད་རིགས་ཚོགས་པའི་གཟའ་མཇུག་གི་སློབ་གྲྭའི་འགན་འཛིན་བསྟན་འཛིན་ཤཱཀྱ་ལགས་ཀྱིས། ང་ཚོ་ཚང་མས་ཉིན་ཞིག་རང་ཉིད་ལ་དབང་བའི་སྤྱི་ཁང་ཞིག་ཡོང་རྒྱུར་རེ་སྨོན་བྱས་པ་ཡིན་ཞེས་གསུངས་ཡོད་པ་གོང་ཞུས་ཀྱི་གནས་ཚུལ་དེའི་ནང་ལུང་འདྲེན་བྱས་འདུག་ལ། ས་གནས་དེའི་བོད་མི་ཚོས་ལྷ་ཁང་རྙིང་པ་ཞིག་ཉོས་ཏེ་ཟླ་བ་འགའ་ཤས་རིང་བོད་མི་དང་བླངས་པ་ཚོས་གཟའ་མཇུག་ཏུ་བསྐྱར་གསོ་བྱས་ཏེ། བོད་ཀྱི་སྲོལ་རྒྱུན་དང་མཐུན་པའི་སྤྱི་ཁང་ཞིག་ལེགས་སྒྲུབ་ཀྱིས་མཆོད་ཁང་དུ་སྟོན་པའི་སྐུ་ཞིག་གདན་འདྲེན་དང་བཅས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་སྟེ་རེས་གཟའ་སྤེན་པར་སྒོ་འབྱེད་མཛད་སྒོ་གནང་ཡོད་པ་རེད་འདུག་ཨ་སྒོར་འབུམ་ལྔའི་འགྲོ་གྲོན་གྱི་བོད་རིགས་ཚོགས་པའི་སྤྱི་ཁང་གི་ལས་འཆར་ཐོག་ཞལ་འདེབས་ཨ་སྒོར་འབུམ་གཅིག་གནང་མཁན་ད་ལྟ་རྒས་ཡོལ་དུ་ཕེབས་པའི་སྨན་པ། Jeffrey Granett སོགས་བོད་མིར་རྒྱབ་སྐྱོར་གནང་མཁན་རྣམས་ལ་མཛད་སྒོའི་ཐོག་ཁ་བཏགས་ཕུལ་ཏེ་བཀའ་དྲིན་ཆེ་ཞུས་ཡོད་འདུག།
ཨ་མི་རི་ཀའི་མེ་སཱ་ཆུ་སེད་མངའ་སྡེའི་གྲོང་ཚོ་ཞིག་གིས་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་སྟེ། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པ་སྲུང་བརྩི་ཞུ་རྒྱུ་ཡིན་པ་རེད་འདུག་དེ་ཡང་གནས་ཚུལ་དེ་ས་གནས་བརྒྱུད་ལམ་གྱི་ཐོག་ནས་ཐོན་ཡོད་པ་བོད་གནས་བསྐྱར་ཞིབ་ཀྱིས་ལུང་འདྲེན་བྱས་པའི་ནང། ཨ་མི་རི་ཀའི་མངའ་སྡེ་མེ་སཱ་ཆུ་སེད་ཡི་ཨེམ་ཧཱས་གྲོང་ཚོས། འཛམ་གླིང་ཁྱོན་ཡོངས་སུ་གནས་པའི་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་མཚོན་པའི་ཆེད་དུ་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན། བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་ལྔ་པ་དང་སྟབས་བསྟུན། གྲོང་སྡེ་ལས་ཁང་གི་ཐོག་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུ་ཡིན་པ་དང། གྲོང་སྡེ་ལྷན་ཁང་གིས་བསྒྲགས་གཏམ་ཞིག་ཀྱང་སྒྲོག་སྦྱངས་གནང་རྒྱུ་དང། ཨེམ་ཧཱས་གྲོང་ཁྱེར་ནས་ཨིས་ཧེམ་ཀྲོན་བར་གོམ་བགྲོད་བྱ་རྒྱུའི་འཆར་གཞི་ཡོད་པ་རེད་འདུག། དེ་བཞིན་ཨེམ་ཧཱས་གྲོང་ཚོ་ལྷན་ཁང་གི་འགོ་ཁྲིད Lynn Griesemer ཞུ་བས། ང་ཚོས་བོད་མིའི་རང་དབང་སྒེར་ལངས་ཀྱི་དུས་དྲན་དེ་ལྟ་བུ་སྲུང་བརྩི་ཞུ་རྒྱུའི་གོ་སྐབས་བྱུང་བ་ནི་དགའ་པོ་བྱུང། ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ད་བར་སྲུང་བརྩི་ཞུས་ཡོད་པ་རེད། དེས་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་དུས་ཚོད་གལ་ཆེ་ཞིག་ཡིན་པ་མཚོན་གྱི་ཡོད། ང་ཚོས་མུ་མཐུད་ནས་ང་ཚོའི་ཁྱིམ་མཚེས་དང་གྲོགས་པོ་གྲོགས་མོ་རྣམས་དང་མཉམ་དུ་མ་འོངས་པར་བཟང་ཕྱོགས་སུ་འཕེལ་རྒྱས་འགྲོ་རྒྱུའི་འདུན་པ་བཅངས་བཞིན་ཡོད་ཅེས་གསུངས་འདུག། ད་དུང་ཨེམ་ཧཱས་ནང་དུ་ཡོད་པའི་མེ་ས་ཆུ་སི་ཡི་བོད་རིགས་སྤྱི་མཐུན་ཚོགས་པས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་གྱི་ཉིན་མོར་བྱེད་སྒོ་འདྲ་མིན་གྱི་ཐོག་ནས་སྲུང་བརྩི་ཞུ་རྒྱུ་ཡིན་ཞིང། དེའི་ནང་དུ Walk for Tibet འམ་བོད་ཀྱི་ཆེད་དུ་གོམ་བགྲོད་ཞེས་པ་ནི་ཨེམ་ཧཱས་གྲོང་ཚོ་ནས Northampton གྲོང་ཁྱེར་བར་ཞི་བའི་གོམ་བགྲོད་བྱ་རྒྱུ་དང་གསུམ་བཅུའི་དུས་དྲན་གྱི་བསྒྲགས་གཏམ་ཞིག་སྒྲོག་སྦྱངས་བྱ་རྒྱུ། ཨེམ་ཧཱས་གྲོང་སྡེ་ལྷན་ཁང་དང་ནོར་ཐེམ་ཀྲོན་གྲོང་ཁྱེར་དང། ཨིས་ཐེམ་ཀྲོན་གྲོང་ཁྱེར་ལས་ཁང་གི་ཕྱི་ཕྱོགས་སུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱ་རྒྱུ་ཡིན་པ་རེད། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་ཀུན་བཟང་ལགས་ཀྱིས། འཛམ་གླིང་ནང་དུ་འགྲོ་བ་མིའི་ཐོབ་ཐང་དང་དྲང་བདེན། ཞི་བདེ་བཅས་རྩ་ཆེར་འཛིན་མཁན་ཚོས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ཀྱི་ཐོག་ལ་ངོ་རྒོལ་དང་སྐྱོན་བརྗོད་བྱ་དགོས་པ་དང། བོད་ནང་དུ་སོ་སོའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་མེད་པ་དང། དྲག་གནོན་དང་དབྱེ་འབྱེད་བྱེད་བཞིན་པའི་དཀའ་ངལ་མྱོང་བཞིན་པའི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་ཁོང་ཚོའི་འཐབ་རྩོད་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཅེས་གསུངས་འདུག།
རེས་གཟའ་ཟླ་བ་ཉིན་རྒྱ་ནག་གི་ཚོང་འབྲེལ་ལས་ཁང་གིས་ཨ་མི་རི་ཀ་དང་ཡུ་རོབ་སྤྱི་མཐུན་དང་དབྱིན་ཡུལ་བཅས་པས་ར་ཤི་ཡའི་གནད་དོན་དང་འབྲེལ་བའི་རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་ཅིག་ལ་དཔལ་འབྱོར་གྱི་ཉེས་ཆད་བཀལ་བ་དེར་ངོ་རྒོལ་ཤུགས་ཆེ་བྱས་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི Biden གཞུང་གིས་ར་ཤི་ཡ་དང་རྒྱ་ནག་ཏུར་ཀི United Arab Emirates Kyrgyzstan རྒྱ་གར་དང་ལྷོ་ཀོ་རི་ཡ་བཅས་པའི་རྒྱལ་ཁབ་ཁག་གི་ཚོང་གཉེར་ལས་ཁང་ཁག་དགུ་བཅུ་གོ་གསུམ་ལ་ར་ཤི་ཡས་ཡུཀ་རེན་ནང་གི་དམག་འཐབ་དང་འབྲེལ་བའི་ཐོག་རྒྱབ་སྐྱོར་བྱས་པ་དེར་ཚོང་འབྲེལ་ཐོག་བཀག་འགོག་གསར་པ་ཁག་ཅིག་གསལ་བསྒྲགས་གནང་ཡོད་པ་རེད་འདུག། དེ་བཞིན་ཁ་ཉིན་རེས་གཟའ་ལྷག་པ་ཉིན་ཡུ་རོབ་སྤྱི་མཐུན་ངོས་ནས་ར་ཤི་ཡ་དང་རྒྱ་ནག་ནང་རྟེན་གཞི་བྱས་པའི་བཟོ་ཚོང་ལས་ཁང་གསུམ་དང་ཧོང་ཀོང་ནང་རྟེན་གཞི་བྱས་པའི་བཟོ་ཚོང་ལས་ཁང་གཅིག་བཅས་པར་དཔལ་འབྱོར་གྱི་ཉེས་ཆད་ཁག་ཅིག་བཀལ་བ་མ་ཟད་ཨིན་ཡུལ་ངོས་ནས་ཀྱང་རྒྱ་ནག་གི་གློག་རྡུལ་ཚོང་གཉེར་ལས་ཁང་ཁག་གསུམ་ལ་དེ་ལྟར་གྱི་དཔལ་འབྱོར་གྱི་ཉེས་ཆད་བཀལ་ཡོད་པ་རེད་འདུག། དེའི་ལན་པོར་རྒྱ་ནག་གི་ཚོང་འབྲེལ་ལས་ཁང་གིས་དྲ་རྒྱའི་ཐོག་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང། རྒྱ་ནག་ངོས་ནས་རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་གི་ཁྲིམས་མཐུན་གྱི་ཐོབ་ཐང་ཁག་དང་ཁེ་ཕན་མཐའ་གཅིག་ཏུ་སྲུང་སྐྱོབ་བྱེད་ཀྱི་ཡོད་སྐོར་བརྗོད་ཡོད་པ་རེད་འདུག། ཐའེ་ཝན་གྱི་མཐུན་ཕྱོགས་ཡུལ་གྲུ་ཏུ་ཝཱ་ལུ་ཡིས། ཡུལ་དེའི་ཁྲིམས་དོན་བློན་ཆེན་ཟུར་པ་ཕི་ལོའུ་ཏུའུ་ཏའུ་ལགས་སྲིད་བློན་གསར་པར་མིང་འདོན་གནང་བཞག་དེ་ཡང་ཁ་སང་རུའུ་ཀྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཏུ་ཝཱ་ལུ་ཡུལ་གྱི་གྲོས་ཚོགས་ཀྱིས་སྤྱི་མོས་ཀྱི་ཐོག་ནས་ཕི་ལོའུ་ཏུའུ་ཏའུ་ལགས་སྲིད་བློན་གསར་པར་མིང་འདོན་གནང་ཡོད་ལུགས་གཞུང་གི་དཔོན་རིགས་ཤིག་གིས་གསུངས་བཞག་ཟླ་བ་སྔོན་མའི་ཚེས་ཉི་ཤུ་དྲུག་ཉིན་རྒྱལ་ཡོངས་འོས་བསྡུ་གནང་བའི་ནང་སྲིད་བློན་ཟུར་པ་ཀུ་སི་ནཱ་ཐ་ནོ་ལ་ཕམ་ཉེས་བྱུང་ཡོད་པ་དང་ལྷོ་ཞི་བདེ་རྒྱ་མཚོའི་ནང་དུ་ཡོད་པའི་ཡུལ་དེར་ཕྱིའི་རྒྱལ་ཁབ་མང་པོ་ཞིག་གིས་ཤུགས་རྐྱེན་སྤྲོད་ཐབས་བྱ་བཞིན་པའི་སྐབས་དེར། རྒྱལ་ཡོངས་འོས་བསྡུ་དེར་ཐའེ་ཝན་དང་རྒྱ་ནག་ཨ་མི་རི་ཀ་ཨོ་སི་ཀྲོ་ལི་ཡ་སོགས་ཀྱིས་དོ་སྣང་ཆེན་པོ་གནང་ཡོད་པ་རེད། མི་འབོར་ཁྱོན་བསྡོམས་ནས་ཆིག་ཁྲི་ཆིག་སྟོང་ཉིས་བརྒྱ་ཙམ་ལས་མེད་པའི་ཏུ་ཝཱ་ལུའི་ཡུལ་དེ་ནི། ནུབ་ཞི་བདེ་རྒྱ་མཚོའི་ནང་གི་ཐའེ་ཝན་གྱི་མཐུན་ཕྱོགས་ཡུལ་གྲུ་གཅིག་པུ་དེ་ཡིན་པ་རེད། ཡུལ་དེའི་གྲོས་ཚོགས་སུ་ཚོགས་མི་བཅུ་དྲུག་ཡོད་པ་ཚང་མས་སྤྱི་མོས་ཀྱི་ཐོག་ནས་ཕི་ལོ་ཏུའུ་ཏའུ་ལགས་སྲིད་བློན་གསར་པར་མིང་འདོན་གནང་ཡོད་ལུགས་གྲོས་ཚོགས་ཀྱི་འཐུས་མི་གཉིས་ཀྱིས་རེས་གཟའ་ཟླ་བའི་ཉིན་རུའུ་ཀྲ་གསར་འགྱུར་ལས་ཁང་ལ་བརྗོད་བཞག། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་དབུ་འཛུགས་གནང་བའི་སྐབས་དང་བསྟུན་ནས་སུད་སི་དང་ལེག་ཊེན་ཤི་ཊེན་བོད་རིགས་ཚོགས་པའི་སྣེ་ཁྲིད་ཀྱིས་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བྱས་པའི། མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོ་མདུན་དུ་རྒྱ་ནག་གཞུང་གི་དབང་སྒྱུར་འོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་འདུག་མཉམ་འབྲེལ་རྒྱལ་ཚོགས་ནས་སྔར་ལས་ལྷག་པའི་གཟིགས་རྟོག་གནང་རོགས་གནང་ཞེས་ངོ་རྒོལ་སྐད་འབོད་གནང་ཡོད་པའི་སྐོར་ལ་སུད་སི་ནས་འདི་གའི་གསར་འགོད་པ་རག་པང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཚེས་ཉེར་དྲུག་ཉིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་པ་དབུ་འཛུགས་གནང་བའི་སྐབས་དང་བསྟུན་སུད་སི་དང་ལེག་ཊེན་ཤི་ཊེན་བོད་རིགས་ཚོགས་པའི་སྣེ་ཁྲིད་འོག་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བཟུང་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན། མི་གྲངས་བརྒྱ་མ་ཟིན་ཙམ་ལྷན་འཛོམས་ཀྱིས་ཚང་མས་མཉམ་འབྲེལ་རྒྱལ་ཚོགས་ལ་ཞལ་ཕྱོགས་ཏེ་རྒྱ་ནག་གུང་ཁྲན་ཏང་གི་དབང་སྒྱུར་འོག་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་འདུག་མཉམ་འབྲེལ་རྒྱལ་ཚོགས་གོ་མེད་ཚོར་མེད་མ་གནང་པར་བོད་ནང་དོ་སྣང་གནང་རོགས་ཅེས་དེ་ལྟར་སྐད་འབོད་གནང་སོང། མཚམས་དེར་ལས་འགུལ་འགོ་ཁྲིད་གནང་མཁན་སུད་སི་དང་ལེག་ཊེན་ཤི་ཊེན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་དེ་ལྟར་ངོ་རྒོལ་སྐད་འབོད་གནང་དགོས་པའི་རྒྱུ་རྐྱེན་འགྲེལ་བརྗོད་གནང་དོན་དུ། རྒྱ་ནག་གུང་ཁྲན་ཏང་གིས་བོད་ལ་དབང་བསྒྱུར་བྱས་པ་ནས་བཟུང་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་རྐྱང་ལས་བཟང་ཕྱོགས་ཀྱི་འགྱུར་བ་བཏང་མེད། མུ་མཐུད་འགྲོ་བ་མིའི་ཐོབ་ཐང་གི་ཐད་དཀའ་ངལ་ཡོད། དཔེར་ན་ཉེ་ལམ་ཁམས་སྡེ་དགེ་ཁུལ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་བྱེད་ཀྱི་ཡིན། དེ་ཁུལ་འཚོ་སྡོད་བྱེད་མཁན་བོད་མི་རྣམས་གནས་སྤོས་བྱེད་དགོས་ཞེས་བཙན་བཀའ་གཏོང་བའི་སྐབས། མི་དམངས་ནས་གནས་སྤོས་བྱེད་མི་དགོས་པའི་རེ་སྐུལ་པུས་མོ་བཙུགས་ནས་ཞུས་ཀྱང་རྒྱ་ནག་གཞུང་གིས་རེ་འབོད་ལ་བདག་སྤྲོད་བྱེད་རྒྱུའི་ཚབ་ལ་མི་མང་པོ་འཛིན་བཟུང་བྱས་ཡོད། དེ་འདྲ་སོང་ཙང་ང་ཚོས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་དབུ་འཛུགས་གནང་བའི་སྐབས་དང་བསྟུན་ཏེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ནས་བོད་ནང་རྟོག་ཞིབ་གནང་མཁན་སྐུ་ཚབ་མངགས་གཏོང་དགོས་པའི་སྐུལ་ལྕག་ཞུ་བཞིན་ཡོད་ཅེས།

རྡོག་རོལ་གཏོང་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་ཞིབ་ཕྲ་འཁོད་པའི་སྙན་ཞུ་ཞིག་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་པའི་དཔྱད་གཞིར་འབུལ་ལམ་ཞུ་རྒྱུའི་འཆར་གཞི་ཡོད་ཅེས། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཨནི་ཚོགས་ཆེན་ཐེངས་ལྔ་བཅུ་ང་ལྔ་པ་སྐབས་ལ་ཨནི་གཙོ་བོ་དང་བོད་རིགས་སྤྱི་མཐུན་ཚོགས་པའི་གི་འགོ་ཁྲིད་ཀྱི་ཐོག་ནས་ད་ང་ཚོ་དེ་སྐད་འབོད་ངོ་བོ་ཞིག་གནང་དགོས་རེད། འདིའི་ནང་ལོགས་ལ་ང་ཚོ་གཙོ་བོ་ཨནི་གཅིག་ཞུ་གཏུག་བྱས་ཏེ་ཨནི།

ཡང་ལས་འགུལ་དེར་མཉམ་ཞུགས་རྒྱབ་སྐྱོར་གནང་མཁན་སུད་བོད་མཐུན་གྲོགས་ཚོགས་པའི་སྐུ་ཚབ་ཇག་ནས་གུས་པ་གསར་འགོད་པར་རྒྱབ་སྐྱོར་གནང་དགོས་པའི་གཞི་རྩ་འགྲེལ་བརྗོད་གནང་དོན་དུ། བོད་ཀྱི་གདོད་མའི་ཁུལ་ཡོངས་ནས་བོད་མི་རིགས་ཀྱི་ལོ་རྒྱུས་ཤེས་པའི་སྒོ་ནས་བོད་མི་རྣམས་ལ་ཆོས་དད་རང་དབང་སྨྲ་བརྗོད་རང་དབང་འགྲོ་འོང་རང་དབང་གིས་མཚོན་པའི་གཞི་རྩའི་རང་དབང་ཁག་ལ་ལོངས་སུ་སྤྱད་ཆོག་པའི་ཐོབ་ཐང་ཡོད་པ་རྒྱ་ནག་གཞུང་གིས་ཤེས་པའི་སྒོ་ནས་ཐོབ་ཐང་ཁག་རྡོག་རོལ་གཏོང་མི་ཆོག་པའི་སྐུལ་ལྕག་ཞུ་གི་ཡོད་ཅེས་དང།
མཇུག་ཏུ་ལས་འགུལ་ནང་མཉམ་ཞུགས་གནང་མཁན་ཨེ་མ་རིན་ཆེན་ལགས་ནས་ལས་འགུལ་ནང་མཉམ་ཞུགས་གནང་དགོས་པའི་དམིགས་ཡུལ་འགྲེལ་བརྗོད་གནང་དོན་དུ། རྒྱལ་བ་རིན་པོ་ཆེ་གིས་གསུངས་ཡ་ལ་ཡང་ད་ལྟ་ང་རང་ཚོ་བོད་མིའི་གི་རྩ་དོན་ཐོག་ལ་ཡང་ལས་འགན་དེ་ང་རང་ཚོ་བོད་མི་ཙམ་མ་ཟད་ཆ་ཚང་ལ་ཡོག་རེད།

རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གིས་འགན་འཁུར་བཞེས་ཏེ་རྒྱལ་སྤྱིའི་ཁྱོན་དུ་འགྲོ་བ་མིའི་ཐོབ་ཐང་ལ་བཟང་ཕྱོགས་ཀྱི་འགྱུར་བ་གཏོང་རྒྱུར་དགོངས་ཏེ་ལོ་གཅིག་གི་ནང་ལྷན་ཚོགས་ཐེངས་གསུམ་གནང་གི་ཡོད་ཙང། སུད་སི་དང་ལེག་ཏེན་ཤི་ཏེན་བོད་རིགས་ཚོགས་པས་འགན་འཁུར་བཞེས་ཏེ་ལྷན་ཚོགས་གནང་པའི་སྐབས་དང་བསྟུན་ཏེ་ངོ་རྒོལ་སྐད་འབོད་ཀྱི་ལམ་ནས་གཞེན་སྐུལ་སྙན་ཞུ་ཐེངས་གསུམ་གནང་རྒྱུ་འཐུས་མི་ལྷན་ཚོགས་ནས་གཏན་འབེབས་མཛད་པ་བཞིན་ལོ་འདིའི་ནང་གི་ད་རེས་ཐེངས་དང་པོ་དེ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། ཨོ་སི་ཐྲོ་ལི་ཡའི། Victoria། མངའ་སྡེའི་གྲོས་ཚོགས་ནང་བོད་པའི་ལོ་གསར་སྲུང་བརྩི་ཞུས་སྐབས་གྲོས་ཚོགས་འཐུས་མི་ལྕམ། Samantha། Ratnam། ཡིས། བོད་པའི་ཆོས་དང་རིག་གཞུང་གི་རིན་ཐང་ལ་འཛམ་གླིང་ཡོངས་ནས་བསླབ་བྱ་ལེན་རྒྱུ་ཡོད་པ་གསུངས་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ཨོ་སྟྲོ་ལི་ཡ་ཝིག་ཏོ་རི་ཡ་མངའ་སྡེའི་གྲོས་ཚོགས་ཀྱི Queen's ཚོགས་ཁང་གི་ནང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཁང་དང་གཞན་ཡང་ཨོ་སྟྲོ་ལི་ཡ་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི Sam Hibbins ལགས་ཐུན་མོང་གི་གོ་སྒྲིག་འོག་བོད་པའི་ལོ་གསར་སྲུང་བརྩི་ཞུས་གནང་འདུག་ལ་སྐབས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་ཨོ་སྟྲོ་ལི་ཡ་ལྗང་ཁུ་ཚོགས་པའི་འགོ་ཁྲིད Samantha Ratnam ལགས་ཀྱིས་བོད་མི་ཚོར་ལོ་གསར་གྱི་འཚམས་འདྲི་གནང་བའི་ནང། ངས་དེ་རིང་བོད་པའི་ལོ་གསར་གྱི་དུས་ཚིགས་ཁྱད་པར་ཅན་གྱི་ཉིན་མོ་དེར་བོད་མི་ཚོར་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་དེ་རིང་ང་ཚོ་ཐེངས་དང་པོ་ཝིག་ཏོ་རི་ཡ་གྲོས་ཚོགས་ནང་བོད་པའི་ལོ་གསར་སྲུང་བརྩི་ཞུས་གནང་ཡོད་པ་རེད་ལ་དེས་ན་བོད་པའི་རིག་གཞུང་འཁྲབ་སྟོན་དང་བོད་པའི་ལོ་རྒྱུས་ཐོག་གཏམ་བཤད་དང་འབྲེལ་བའི་བོད་པའི་རིག་གཞུང་དང་སྐད་ཡིག་མི་ཉམས་རྒྱུན་འཛིན་ཡོང་རྒྱུར་བོད་མི་ཚོས་དཀའ་ལས་བརྒྱབ་བཞིན་པའི་གནས་ཚུལ་ཤེས་རྟོགས་བྱུང་ཞིང། བོད་མིའི་ཆོས་དང་རིག་གཞུང་སྐད་ཡིག་སོགས་བོད་མིའི་ངོ་བོ་མ་བརླག་པར་རྒྱུན་འཛིན་ཐུབ་ཐབས་སུ་རྒྱ་གཞུང་གི་དྲག་གནོན་ལ་ལྟོས་མེད་ཀྱིས་རང་ཐག་རང་གཅོད་ཀྱི་ཐོབ་ཐང་མུ་མཐུད་བརྩོན་ལེན་གནང་བཞིན་པ་རེད་ལ། འདི་ལྟ་བུ་དུས་ཆེན་སྲུང་བརྩི་ཞུས་པའི་ལམ་ནས་ང་ཚོའི་བུད་མེད་འཐབ་རྩོད་དང་བོད་པའི་ཆོས་དང་རིག་གཞུང་སྐོར་ཞིབ་ཕྲ་ཤེས་རྟོགས་བྱུང་བ་གསུངས་གནང་འདུག་ལ་ད་དུང་ཁོང་གིས།
བོད་པའི་ཆོས་དང་རིག་གཞུང་དང་འབྲེལ་བའི་སྙིང་རྗེ་དང་གཞན་ཕན་བཅས་ནས་ཞི་བདེ་ངོ་མ་བསྐྲུན་རྒྱུའི་རྨང་གཞི་བཞིན་དུ་འཛམ་གླིང་ཡོངས་ནས་བོད་པའི་ཆོས་དང་རིག་གཞུང་གི་ཐོག་ནས་བསླབ་བྱ་ལེན་རྒྱུ་དུ་མ་ཞིག་ཡོད་པ་དེ་ནི་ད་རིང་གོང་ས་མཆོག་གི་བཀའ་སློབ་བརྒྱུད་ཤེས་རྟོགས་བྱུང་ཡོད་པ་གསུངས་གནང་འདུག་ཡང་སྐབས་དེར་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི། ཨེབ་པུ་ག་ལི་ལགས་ཀྱིས་གསུང་བཤད་གནང་བའི་ནང། ད་རིང་ཝིཀ་ཏོ་རི་ཡ་གྲོས་ཚོགས་ནང་བོད་པའི་ལོ་སར་ཐེངས་དང་པོ་སྲུང་བརྩི་ཞུས་སྐབས་ང་ཚོས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དང་རིག་གཞུང་གི་རིན་ཐང་སོགས་ཀྱི་སྐོར་ངོ་སྤྲོད་གནང་བ་དེ་བརྒྱུད་ནས་ང་ཚོས་ཝིཀ་ཏོ་རི་ཡའི་ས་གནས་སུ་བོད་པའི་རིག་གཞུང་ཐོག་ནས་ལེགས་སྐྱེས་ཕུལ་ཐུབ་ཡོད་སྐོར་གསུངས་གནང་འདུག་དེ་མཚུངས་ཀྱི་གྲོས་ཚོགས་འཐུས་མི་ཊིམ་རིད་ལགས་ཀྱིས་གསུང་བཤད་གནང་འདུག་ལ་ཝིཀ་ཏོ་རི་ཡ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་ཆོས་གྲགས་ལགས་ཀྱིས་གསུངས་ན་ད་ལན་བོད་པའི་ལོ་སར་སྲུང་བརྩི་ཞུས་པའི་མཛད་སྒོའི་ཐོག Victoria ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི་རྣམ་པས་བོད་དོན་རྒྱབ་སྐྱོར་གྱི་གསུང་བཤད་གནང་ཡོད་པ་གསུངས་གནང་བྱུང། ད་རང་ཞོགས་པའི་ང་ཚོ་གིས་སྐུ་མདུན་གྱི་ལོ་གསར་གྱི་དེ་འདྲའི་དེ་བཀའ་སློབ་དེ་ང་ཚོ་གི་ད་རང་ཞོགས་པའི་མ་ཅིག་དེ་ནང་ལ་བཏོན་ཡོད་པ་བསྟན་དུས་ཨ་ནི་ཁོ་ལ་བཀའ་སློབ་དེ་ཚོ་གནང་དུས་ཧང་སང་ཞེས་ཁོ་རང་ཚོ་བོད་དུ་འོ་ར་ད་དེ་འདྲའི་གི་ཨ་ནི་ཁྱེད་རང་ཚོ་བོད་པ་དེ་ཚོ་དེ་འདྲའི་གི་སེམས་ཤུགས་དང་དེ་འདྲའི་གི། མཐུན་པོ་དེ་འདྲའི་ཡོད་པ་དེ་ཧང་སང་ཡག་པོ་རེད་ཟེར་ཨ་ནི་མུ་མཐུད་ནས་ཁོ་རང་གིས་ད་རྒྱབ་སྐྱོར་བྱེད་ཀྱི་ཡིན། ག་བ་ག་བ་བྱེད་དགོས་ཡོད་ན་ད་རྒྱབ་སྐྱོར་མུ་མཐུད་ནས་བྱེད་ཀྱི་ཡིན། ད་གཙོ་བོ་ཀྲོའུ་ཏི་དེ་འདྲ་རེད་ཞེ་རེད་ཤག།
ད་ལན་ཝིཀ་ཏོ་རི་ཡ་ས་གནས་སུ་བོད་པའི་ལོ་གསར་སྲུང་བརྩི་ཞུས་པའི་མཛད་སྒོའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་དང་གཟའ་མཇུག་སློབ་གྲྭ་གཉིས་ཀྱི་དགེ་སློབ་དང་ཕ་མ་བཅས་ཁྱོན་མི་གྲངས་བཞི་བཅུ་ཙམ་ཞིག་མཉམ་ཞུགས་ཀྱིས་ལོ་གསར་སྲུང་བརྩི་ཞུས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན་རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མི་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་བསྒྲུབ་དགོས་རྒྱུ་དེ་ནི་གལ་ཆེན་པོ་ཡིན་པའི་སྐོར། བྱང་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་གིས་ནེའུ་ཡོག་ཏུ་མི་དམངས་རྣམས་ལ་ཚེ་དབང་བསྩལ་བའི་སྐབས་གསུངས་ཡོད་པའི་སྐོར་ལ་ནེའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྐྱབས་རྗེ་ཤངས་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་ནས་ཨ་རིའི་ནིའུ་ཡོག་ཏུ་མི་མང་ལ་རྗེ་ཚེ་འཛིན་མའི་སྒོ་ནས་ཚེ་དབང་བསྩལ་གནང་མཛད་པ་དང། མི་མང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་བསྒྲུབ་དགོས་པའི་སྐོར་ནས་བཀའ་སློབ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདུག། ཟླ་བ་འདིའི་ཚེས་ཉེར་གཉིས་དགོང་དྲོར་སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་ཟོག་རིན་པོ་ཆེ་མཆོག་ནས། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ། དད་ལྡན་མང་ཚོགས་ལ་རྗེ་ཚེ་འཛིན་མའི་སྒོ་ནས་ཚེ་དབང་བསྩལ་གནང་གྲུབ་རྗེས་བཀའ་སློབ་གནང་བའི་ནང།
ཉོན་མོངས་སྙིགས་མ་དུས་ཀྱི་སྙིགས་མ་ཉོན་མོངས་སེམས་མི་ཉོན་མོངས་པ་གི་ཉོན་མོངས་དུག་གསུམ་གྱི་མེ་འབར་དེ་ཡ་གི་དེ་དུས་དུས་སྙིགས་མ་ཉོན་མོངས་སྙིགས་མ་ཟེར་ཡག་དེ་དེ་འདྲ་གི་དུས་ཚོད་སྙིགས་མ་དུས་ཚེ་རབས་སྙིགས་དུས་ཚེ་ལོ་བརྒྱ་པའི་དུས་སྙིགས་མ་གཅིག་གི་སྐབས་དེ་ལ་དེ་དང་འབྲེལ་ནས་ད་ང་ཚོ་གི་བོད་ལ་ཡང་ནི་དཀའ་ངལ་དམིགས་བསལ་གི་འཕྲད་པ་རེད་དེའི་སྐབས་ལ་དེ་ལ་ཨེ་ནི

བསྔོ་བ་སྨོན་ལམ་ལེགས་པོ་འདེབས་དགོས་པ་གསུངས་གནང་ཞིང། དུས་ངན་སྙིགས་མའི་དུས་འདིར་བོད་ལ་དཀའ་ངལ་མང་པོ་འཕྲད་པའི་སྐབས་སུ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་ལ་བརྟེན་ནས། བོད་ཀྱི་ཆོས་རིག་དེ་ཡུལ་མི་དང་འཛམ་གླིང་ཡོངས་ལ་ཁྱབ་ཐུབ་པ་བྱུང་བའི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས། རྒྱལ་བའི་བཀའ་བཞིན་བསྒྲུབ་དགོས་པའི་སྐོར་ནས་གསུངས་གནང་སོང། བོད་པའི་ཆོས་དང་རིག་གཞུང་དཔེ་མི་སྲིད་མཁན་གཅིག་ཆགས་ཏེ་ཡོད་པ་དེ་སུའི་བཀའ་དྲིན་རེད་སོ་སོའི་བཀའ་དྲིན་མ་རེད་གཞན་དག་གིས་བྱས་བཞག་པ་མ་རེད་རྒྱལ་བ་ཡིད་བཞིན་ནོར་བུའི་ཐུགས་རྗེ་བཀའ་དྲིན་རེད།

བྱས་ཙང་གང་ག་ཐུགས་མཐུན་པོ་ཡག་པོ་བྱེད། སྤྱི་བཏང་ནི་ཡག་པོ་ཞེ་དྲག་རེད་ཐུགས་རྗེ་ཆེ། རྗེས་སུ་ཡི་རང་ཞུ། ཨ་རི་ཆོ་འཕྲུལ་སྨོན་ལམ་ཚོགས་པས་གོ་སྒྲིག་བྱས་ཏེ་ཨ་རིའི་ནིའུ་ཡོག་ཏུ་ཉིན་གྲངས་གསུམ་གྱི་རིང་དུ། ཆོ་འཕྲུལ་སྨོན་ལམ་ཚོགས་གྲུབ་པ་བཞིན་འབྱུང་འགྱུར་ཨ་རིའི་ནང་གི་བོད་མི་གནས་སྡོད་བྱེད་ཡུལ་གྱི་ས་གནས་ཁག་གཞན་གཉིས་ཀྱི་ནང་དུ་ཡང་ཆོ་འཕྲུལ་སྨོན་ལམ་ཚོགས་རྒྱུ་ཡིན་པ་རེད་འདུག། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་འབྱོར་ཆོས་འཕེལ་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་སྡེ་དགེ་ཁུལ་དུ་དགེ་འདུན་པ་དང་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པར། ཨ་མི་རི་ཀ་དང་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་དང། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་སོགས་ནས་རྒྱ་ནག་གཞུང་གི་བྱ་སྤྱོད་ཐོག་ལ་ཐུགས་འཚབ་ཡོད་པ་གསུངས་ཡོད་པ་མ་ཟད། འཛམ་གླིང་ནང་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་མ་ཟད་མུ་མཐུད་ནས་ལས་འགུལ་གོ་སྒྲིག་གནང་བཞིན་ཡོད་པའི་སྐོར་ལ་གཡུ་སྒྲོན་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།
ཉེ་ཆར་སྡེ་དགེ་འབྲི་ཆུའི་ཁུལ་དུ་གནས་པའི་དབོན་པོ་སྟོད་ཀྱི་གྲོང་ཚོ་གཉིས་དང་དགོན་པ་དྲུག་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་རྒྱག་ཡུལ་དུ་འཁེལ་སྟབས་གྲོང་ཚོ་དང་དགོན་པ་དེ་དག་ས་གནས་གཞན་དུ་གནས་སྤོ་བྱ་དགོས་ལུགས་ཀྱི་བཀོད་ཁྱབ་བཏང་བར་ཐོག་མར་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་མང་ཚོགས་ནས་ངོ་རྒོལ་ཞུ་འབོད་ལས་འགུལ་འགོ་བཙུགས་པར་བརྟེན། ཚེས་ཉི་ཤུ་རྩ་གསུམ་རེས་གཟའ་པ་སངས་ཉིན་རྒྱ་ནག་དྲག་ཆས་ཉེན་རྟོག་པ་ཁྱོན་ཆེ་དབོན་པོ་སྟོད་དུ་ཆེད་གཏོང་གིས་དབོན་པོ་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་བོད་མི་ཁྱོན་ཆིག་སྟོང་ལྷག་འཛིན་བཟུང་བྱས་པར་ཨ་མི་རི་ཀ་དང་ཁེ་ན་ཌའི་ཕྱི་སྲིད་ལས་ཁུངས། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་སོགས་ནས་རྒྱ་ནག་གཞུང་གི་བྱ་སྤྱོད་ཐོག་ལ་ཐུགས་འཚབ་ཡོད་པའི་གསལ་སྟོན་གནང་ཡོད་ལ། འཛམ་གླིང་ནང་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ངོ་རྒོལ་ལས་འགུལ་སྤེལ་ཡོད་པ་མ་ཟད། མུ་མཐུད་ལས་འགུལ་གོ་སྒྲིག་གནང་བཞིན་ཡོད་པའི་ཁྲོད་ལས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཉི་མའི་ཉིན་སྦེལ་ཇམ་དུ་ངོ་རྒོལ་ལས་འགུལ་ཞིག་གོ་སྒྲིག་གནང་ཡོད་པའི་སྐོར་ལ། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཐུབ་བསྟན་དར་རྒྱས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ད་ལྟ་ཁ་ཆེ་ང་ཚོའི་ལས་འགུལ་དེ་ཅི་ལྟར་ནས།

བོད་རང་སློབ་ཕྲུག་ཚོགས་པ་དང་གནོད་སྦྱིན་བདག་པོ་ཆུ་བཞི་སྒང་དྲུག། ང་ཚོའི་ཀ་མེད་ཤོག་ནས་ད་ང་ཚོ་གཅིག་བྱས་ན་ཟེར་ནས། དབུ་སེར་གྱི་ཁ་དང། རྒྱལ་སྤྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་ཆེན་ཐེངས་དགུ་པ། མཐའ་མའི་གི་མཇུག་སྡོམ་གི་ཐོག་ལ་ཡང་རྣམ་པ་ཁོང་རྣམ་པ་ཚོས་ནས་ཚོགས་མི་གི་ས་པོ་བྲིས་ཡོད་ཟེར་ནས་ས་ཡིག་རྒྱག་ཡག་ག་ནས་གི་འཕྲེད་དག་ཅིག་བྱས་པ་རེད།

ད་དུང་ས་གནས་བོད་མི་ཁག་ཅིག་གིས་ཆུ་མཛོད་ལས་གཞིའི་དམིགས་ཡུལ་དེ་དཔལ་འབྱོར་གྱི་དམིགས་སྒོ་ཁོ་ནའི་ཆེད་དུ་ཡིན་པར་ཡིད་ཆེས་མི་བྱེད་པ་དང་ས་གནས་གྲོང་གསེབ་ཀྱི་འགོ་གཙོ་བོད་མི་ཞིག་གིས། དེ་ནི་དཔལ་འབྱོར་ཕོན་ཆེ་བ་བཟོ་རྒྱུའི་ཆེད་དུ་ཡིན་པར་བརྗོད་མེད་ཐོག་དེ་ལས་ལྷག་པའི་དམིགས་ཡུལ་ཡོད་པ་ཡིན་ཞིང། བོད་མི་རྣམས་བཙན་ཤེད་ཀྱིས་གནས་སྤོ་བྱ་དགོས་པའི་རྒྱུ་མཚན་ནི་ས་གནས་དེའི་ནང་གི་བོད་མིའི་ཁྱིམ་ཚང་རྣམས་དུས་རབས་མང་པོར་ས་གནས་དེར་ས་སྐྱེས་རྡོ་སྐྱེས་དུ་གནས་པའི་ལོ་རྒྱུས་དང་བྱེ་བྲག་གི་རིག་གཞུང་དང་ཆོས་ལུགས་ཀྱི་ཁྱད་ཆོས་ནས་ཁ་བྲལ་གཏོང་ཐབས་བྱེད་པ་མ་ཟད། ལྷག་དོན་བོད་མདོ་ཁམས་ཁུལ་གྱི་བོད་མིའི་ངོ་བོ་རྩ་མེད་གཏོང་བའི་བྱ་ཐབས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་བཀོད་འདུག། ཐེངས་འདིའི་གནས་འདྲིའི་ལེ་ཚན་ནང། དེང་སྐབས་རྒྱ་གར་ནང་ཉིན་གྲངས་བརྒྱ་ཐམ་པའི་རིང་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་པ་བོད་ཀྱི་གཞོན་སྐྱེས་རྩོམ་པ་པོ་དང་བོད་དོན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ལ་ད་རེས་ཀྱི་ལས་འགུལ་སྤེལ་དགོས་པའི་དགོས་པ་རྒྱུ་མཚན་དང་དམིགས་ཡུལ་སོགས་ཀྱི་སྐོར་གནས་འདྲི་ཞུས་པ་ཞིག་དང། ཡང་འཇམ་དབྱངས་བསྟན་འཛིན་ལགས་ཀྱིས། ཕྱི་ཟླ་གསུམ་པའི་ཚེས་ལྔ་ཉིན་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནས་རྒྱལ་ས་ལྡི་ལི་བར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་སྤེལ་གཏན་འཁེལ་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་ཉིད་སྒྲོན་ཞུ་གི་ཡིན། བོད་པའི་གཞོན་སྐྱེས་རྩོམ་པ་པོ་དང་བོད་དོན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་དེང་སྐབས་རྒྱ་གར་རྒྱལ་ཡོངས་ནང་ཉིན་གྲངས་བརྒྱ་ཐམ་པའི་རིང་སློབ་གྲྭ་དང་མཐོ་རིམ་གཙུག་ལག་སློབ་གཉེར་ཁང་དེ་བཞིན་ཞི་བའི་མི་མང་ཁྲོད་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་འདུག་དེས་ན་འདི་ཟླའི་ཚེས་ཉི་ཤུ་གཉིས་སྟེ་རེས་གཟའ་ཕུར་བུའི་ཉིན་ཁོང་གིས་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་ཀྱི་ལས་འགུལ་འདི་དང་འབྲེལ་ཡོད་སྐོར་ཞལ་པར་བརྒྱུད་གནས་འདྲི་ཁག་ཅིག་ཞུས་པ་ཡིན། ཐོག་མར་ཉིན་དེ་ཁོང་རྒྱ་གར་གྱི་ས་གནས་གང་ལ་ཆེད་ཕེབས་གནང་ཡོད་སྐོར་བཀའ་འདྲི་ཞུས་པས་ཁོང་གིས་གསུངས་དོན། ད་ད་ལྟ་རྒྱ་གར་དབུས་ཕྱོགས་ཀྱི་ང་ཚོའི་གཞིས་ཆགས་གསུམ་ནང་ཡང་ཐུག་ཟིན་ཞེས་སྐོར་རྒྱག་ཡ་དེ་འདྲའི་ཅིག་ཡིན། དུས་རྒྱུན་སྐོར་རྒྱག་ས་མང་ཆེ་ད་རྒྱ་གར་སྤྱི་ཚོགས་རེད། ད་ད་ལྟ་ཡང་རྒྱ་གར་དབུས་ཕྱོགས་ལ་རྒྱུན་རིང་པོ་ཅིག་ང་རང་ངོས་ནས་སླེབས་མི་འདུག་ཡང་སློབ་གྲྭའི་ནང་ལ་ད་ང་རའི་ཨིན་ཇིའི་རྩོམ་སྒྲིག་ཡོད་སོང་ཙང། སློབ་ཕྲུག་ལ་ཨིན་ཇིའི་རྩོམ་འབྲི་བྱེད་སྟངས་ཀྱི་སློབ་ཁྲིད་བྱེད་ཡག་གི་ལས་རིམ་ཅིག་ཡོད་ངོ་འདི་ཅིག་དང་ཡང་རྒྱལ་བ་རིན་པོ་ཆེའི་མཛད་འཕྲིན་གྱི་གློག་བརྙན་ཅིག་ཡོད་རེད Escape of the Dalai Lama from Tibet ཅེས་རྒྱལ་བ་རིན་པོ་ཆེ་བོད་ནས་བྲོས་བྱོལ་ཕེབས་པའི་གི་དངོས་གནས་སྟངས་འདི་གློག་བརྙན་གཟུགས་ལ་ཕབ་པའི་གི་གློག་བརྙན་ཅིག་ཡོད་རེད་ཨིན་ཇིའི་ས་གཞིས་ཆགས་གསུམ་འདི་ནང་ལ་བསྟན་ཡོད་ཀྱི། འདི་ཆགས་ན

དེ་བཞིན་བྷན་དྷ་ར་ནོར་རྒྱས་གླིང་བཅས་རེད། ཡང་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་གར་ནང་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་པ་དང་དུས་མཚུངས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ནས་རྒྱ་གར་ནང་བཙན་བྱོལ་དུ་ཆིབས་བསྒྱུར་བསྐྱངས་གནང་མཛད་པའི་དངོས་བྱུང་གློག་བརྙན The Great Escape ཞུ་བ་ཡང་མང་ཚོགས་ལ་གཟིགས་འབུལ་ཞུ་བཞིན་པ་དང།

ཁོ་ཚོ་མི་རབས་གསར་པར་ད་ལྟ་སློབ་སྦྱོང་བྱེད་བཞིན་པ་རེད། དེ་མཚུངས་ཁོ་ཚོ་ལ་ཡང་ནི་བོད་ཀྱི་དངོས་ཡོད་གནས་སྟངས་མུ་མཐུད་བྱས་གློག་བརྙན་གྱི་ཐོག་ནས་འགྲེལ་བཤད་བརྒྱབ་ཡ། ལོ་རྒྱུས་ཐོག་ནས་འགྲེལ་བཤད་བརྒྱབ་ཡ། དེ་འདྲའི་འདི་ཁྱད་ཆེན་པོ་ཞུ་ཅིག་གསུངས་སོང། བྱས་ཙང་འདི་གློག་བརྙན་འདི་སྤྱི་བཏང་ལྷོ་ཕྱོགས་གཞིས་ཆགས་བཞི་ལ་སྐོར་ར་བརྒྱབ་ཚར་རེད། ཧི་མ་ལའི་གི་རྒྱུད་ནང་སྐོར་ར་བརྒྱབ་ཚར་རེད། ད་ལྟ་རྒྱ་གར་དབུས་ཕྱོགས་ཀྱི་གཞིས་ཆགས་གསུམ་ནང་ལ་ཡང་སྐོར་ར་བརྒྱབ་ཡ་དེ་འདྲ་ཅིག། ཡང་བསྟན་འཛིན་བརྩོན་འགྲུས་ལགས་ལ་ད་རེས་ཁོང་གིས་རྒྱ་གར་ནང་ཉིན་གྲངས་བརྒྱ་ཐམ་པའི་རིང་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བཞིན་པ་དེ་བཞིན་ག་དུས་དབུ་འཛུགས་གནང་བ་དང་དེའི་བརྒྱུད་རིམ་སོགས་ཀྱི་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ལགས་སོ། ད་ལྟ་ད་ལྟའི་རྒྱ་གར་ནང་ལ་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་འདི་སྤྱི་ཟླ་བཅུ་གཅིག་གི་ཟླ་མཇུག་ནས་འགོ་ཚུགས་ཡིན། འགོ་ཚུགས་ནི་ད་དེ་ནས་ལྡི་ལི། པུ་ན། བོམ་བེ། བྱས། ཡང་ལྡི་ལིར་ཡར་རང་བྱོན་ཡང་འདི་ནས། འདི་ནང་ལ་ཕྱི་ཟླ་བཅུ་གཉིས་ནང་ལ་ཡང་རྡོ་རྗེ་གདན་ལ་ཡང་འགྲོ་རྒྱུ་བྱུང་དེ་དུས་སྐུ་མདུན་གསུང་ཆོས་གནང་གི་ཡོད་རེད་དེ་དུས་ཡང་ང་ཚོ་གཞོན་ནུའི་གི་དང་བླངས་བྱས་ཕྱིན་རྡོ་རྗེ་སྐོར་རྒྱག་པ་རེད་དེ་ཤུ་ལ་ཡང་སྦེང་ལོར་སྦེལ་ཀོབ་མེ་སོར་བྱས་ཨ་ནི་དེ་ནི་ཡང་མཧཱ་ར་ཀྲ་གི་པཱན་ཅི་ག་ནི་ལ་ཡང་དུས་སུ་སྐོར་རྒྱག་ཕ་ཆེ་རྡོ་རྗེ་ནི་སྐོར་རྒྱག་རྒྱག་བྱས་ཕྱིན་དེ་རིང་ཉི་མ།

རྒྱལ་བ་རིན་པོ་ཆེའི་མཛད་འཕྲིན་གྱི་བོད་པའི་དཀའ་རྙོག་སེལ་ཐུབ་ཡོད་པའི་བརྗོད་དང་བཙན་བྱོལ་ལ་ཡང་བོད་པའི་གནས་སྟངས་མུ་མཐུད་ཆེད་ཅིག་གི་རེ་བ་ཡོད་པ་མུ་མཐུད་ཆེད་ཉར་ཚགས་བྱེད་ཐུབ་ཡ་དེ་འདྲའི་ཆེད་ནས་དེའི་གནས་ཚུལ་ཆ་ཚང་ཅིག་ལྟ་བྲལ་བརྒྱབ་ཡོད་ཡིན་ན་མང་པོ་ཅིག་ལ་པར་འགྲེམས་སྟོན་བྱས་ནས་དེ་པར་བསྟན་གི་བསྟན་གི་ངོ་སྤྲོད་བྱེད་གི་བྱེད་གི་དེ་དང་པར་དང་སབ་སྒྲ་དང་དེ་འདྲ་ཅིག་ཡང་འགའ་ཤས་ལ་སོ་སོ་ལྟར་རྩོམ་བྲིས་ཡོད་སོང་ཙང་དབྱིན་ཇིའི་རྩོམ་རིག་གི་ཐོག་ནས་བོད་དོན་དྲིལ་བསྒྲགས་བྱས་ཡ་དེ་འདྲའི་ཡོད་ཀྱི་འདུག་དེ་མིན་གཏམ་བཤད་བྱེད་ས་མང་ཆེ་ཅིག་གི་རྒྱ་གར་གྱི་སློབ་གྲྭ་མཐོ་རིམ་སློབ་གྲྭ་གཙུག་ལག་སློབ་གཉེར་ཁང་འདི་འདྲའི་ནང་ལ་སློབ་ཕྲུག་ལྔ་བཅུ་ཙམ་ཅིག་གི་བརྒྱ་ཙམ་ཅིག་གི་སློབ་ཕྲུག་ཡང་མཚམས་རེ་ལྔ་བརྒྱ་དྲུག་བརྒྱ་ཙམ་ཅིག་གི་མཉམ་དུ་གཏམ་བཤད་བྱེད་ཐུབ་ཡ་དེ་འདྲ་དེ་འདྲའི་གི་ལས་རིམ་ཡོད་ཀྱི་འདུག་ཡ་དེ་རིང་གི་ཉི་མ་བརྒྱད་ཅུ་གྱ་བཞི་ཚང་ཡོད་རེད་ད། ཡ་ད་རེས་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་གར་ནང་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་གནང་སྐབས་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ག་ཚོད་ནང་གཏམ་བཤད་གནང་ཡོད་སྐོར་བཀའ་འདྲི་ཞུས་པས་ཁོང་གིས་གསུངས་དོན། སུས་འདི་འདྲའི་གྲངས་ཀ་རྒྱག་ཡ་འདི་འདྲའི་མ་བྱུང། ད་ས་ཆ་ཁག་མང་པོ་ལ་ཡ་སྐོར་ར་རྒྱག་གི་རྒྱག་གི་བྱས་འགྲོ་གི་ཡོད་རེད། ལྷག་པར་དུ་ཏ་མིལ་ནཱ་ཌུ། ཀེ་རེ་ལཱ། ཀར་ནཱ་ཏཱ་ཀ་དེ་ཁུལ་ལ་མཚམས་རེ་ནི་ཉི་མ་གཅིག་ལ་ཡར་ལྷུང་རེ་གཉིས་གསུམ་གྱི་མཉམ་པོ་འཁེལ་གི་འདུག་མཚམས་རེ་ནི་ཡར་འགྲོ་རྒྱུའི་ཆེད་རང་ལ་དུས་རིང་པོ་འབའ་སེ་ནང་འགྲོ་དགོས་ཡོད་རེད། རི་ལིའི་ནང་ལ་འགྲོ་དགོས་ཡོད་རེད་མཚམས་རེ་མཚན་མོ་འགྲོ་དེ་ནས་ཞོགས་ཀས་སླེབས་པ་དང་ཡང་ཁྱོད་ལོ་འདྲ་གཅིག་ནང་ལ་ཡར་གཏམ་བཤད་བྱེད་ཀར་འགྲོ་འོ་དེ་འདྲའི་ཞིག་བྱེད་དགོས་ཡ་དེ་འདྲའི་འདུག་བྱས་ཙང་ད་ད་ལྟའི་ཉི་མ་བརྒྱད་ཅུ་གྱ་བཞི་ནང་ལ་ཕལ་ཆེར་མཐོ་རིམ་སློབ་གྲྭ་སུམ་ཅུ་བཞི་བཅུ་ཙམ་སྐོར་ར་བརྒྱབ་ཡོད་ཀྱི་རེད། ད་ཚོད་དཔག་བྱས་པ་ཡིན་ནའང་དམིགས་བསལ་གྱིས།

གླེང་བ་དང་ཨེ་རྒྱ་གར་ནང་ལ་སྤྱིར་བཏང་དེ་འདྲ་སྐོར་ར་སྐོར་རྒྱུ་དེ་ཚོ་ཁོང་ནུབ་ཕྱོགས་མང་པོ་ཅིག་གི་ནང་ལ་ང་རས་བྲིས་པའི་རྩོམ་དེ་འདྲའི་ཁོང་ཚོའི་སློབ་དེབ་ནང་ལ་བཅུག་བྱས་སློབ་ཚན་རང་བྱས་བྱས་ནས་སློབ་ཁྲིད་བྱས་ཡ་དེ་འདྲ་ཡོད་རེད། ཡིན་པ་སོང་ཙང་འདི་འདྲའི་ནང་ལ་སོ་སོ་ཕྱིན་པ་ཡིན་ན་སྔོན་ཚུད་ནས་ཁོང་ཚོས་ཧ་གོ་གི་ཡོད་པ་སོང་ཙང

གསེར་སྐུད་ཀྱིས་བཟོས་པའི་གི་ཤོལ་འདི་འདྲས་ཅིག་དཔུང་པར་གཡོག་གི་རེད་ད་འདི་དུས་ཆེ་མཐོང་ཞེ་པོ་ཅིག་ཡིན་པའི་སྐད་ཆ་རེད། ང་ལོས་མ་ཟིན། འདི་ག་ལ་ཡ་མཚམས་རེ་ནི་ཡང་རྩོམ་པ་པོ་ང་ཚོ་མཐོ་རིམ་ལ་འདྲེ་སླེ་རེད་ལ་ནི་ཡང་སྒོར་མོ་རྒྱ་གར་སྒོར་མོ་ཆིག་སྟོང་འདྲ་ཅིག་ཡང་རྒྱ་གར་སྒོར་མོ་ཉིས་སྟོང་འདྲ་ཅིག་གི་རྔན་པའི་ཚུལ་དུ་ཏོག་ཙམ་སྤྲད་སྲོལ་འདི་འདྲས་ཡོད་རེད་དེ་ནས་ད་ང་རང་ཡིན་པ་ཡིན་ན་ད་དེབ་བཙོང་ཡས་ཡོད་རེད་དེབ་བཙོང་བའི་ཁེ་དྲུག་ཡོད། ལོ་ལྷག་ལ་ཡ་གཅིག་དང། ད་ནང་སེང་ངས་དེབ་རྣམ་རེ་གཉིས་ཡོད་དེ།

དེ་བཞིན་ཞི་བའི་མང་ཚོགས་ལ་བོད་སྐོར་གཏམ་བཤད་གནང་གི་ཡོད་པ་དང་བོད་ནི་ད་ལྟའི་ཆར་རྒྱ་ནག་གི་བཙན་དབང་འོག་ཚུད་པ་དང། དེའི་རྐྱེན་གྱིས་ཁོང་བཙན་བྱོལ་བོད་མི་ཞིག་ཆགས་སྐོར་སོགས་ཀྱི་སྐོར་ལ་གཏམ་བཤད་གནང་གི་ཡོད་སྐོར་གསུངས་འདུག། ཡང་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་གར་ནང་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་པ་ལྟར། ད་ལྟའི་བོད་ནང་གི་གནས་སྟངས་སྤྱི་དང་ལྷག་དོན་དུ་སྡེ་དགེ་དབོན་སྟོད་ཁུལ་གྱི་བོད་མི་གྲངས་ཆིག་སྟོང་ལྷག་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་པའི་གནས་ཚུལ་གསན་ཐོས་བྱུང་བར་རྡེ་ར་ལྡུན་སྡེ་དགེ་གླིང་བོད་མིའི་གཞིས་ཁོངས་ནས་ཡིན་པའི་འཇམ་དབྱངས་བསྟན་འཛིན་ལགས་བཞུགས་ཐབས་བྲལ་ནས་ཕྱི་ཟླ་གསུམ་པའི་ཚེས་ལྔ་ཉིན་སྡེ་དགེ་གླིང་གཞིས་ཆགས་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་བར་རྐང་འཁོར་སྐོར་སྐྱོད་གནང་སྟེ་ལྡི་ལིའི་ནང་གསུམ་བཅུའི་དུས་དྲན་ཉིན་གཞི་རྒྱ་ཆེ་བའི་ངོ་རྒོལ་རྔམ་སྟོན་ནང་མཉམ་ཞུགས་གནང་རྒྱུ་ཡིན་སྐོར་གསུངས་དོན། ང་རང་ཚོ་གི་ཁམས་སྡེ་དགེ་ནང་ལོགས་ལ་ཡང་འབྲི་ཆུ་གི་ཐོག་ལ་ཡང་ཨ་ནི་ཆུ་མཛོད་ཆེན་པོ་ཅིག་བཟོ་ཡས་ཀྱི་འགྲོ་རྒྱ་དམར་གྱི་ཨ་ནི་དེ་འདྲ་ཅིག་གི་གནས་ཚུལ་ཅིག་ཐོས་པ་མ་ཟད་པའི་ཀྱི་ཨ་ནི་དུས་རབས་བཅུ་གསུམ་པའི་ཀྱི་ཨ་ནི་དགོན་པ་དེ་འདྲས་རྩ་ཆེན་པོ་དེ་འདྲས་ཨ་ནི་འཕྲོ་བརླག་བཏང་ཡས་ཀྱི་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་ས་རེད་དགོན་པ་ཁག་དྲུག་ཅིག་འདུག་ཟེར། ཨ་ནི་དེ་མེན་པའི་གེ་ཨ་ནི་ཡུལ་ལྗོངས་འདིའི་ནང་ལོ་ལི་ཡ་སོ་སོའི་གེ་འཚོ་བ་སྐྱོང་བསྡད་མཁན་ང་རང་ཚོ་གེ་བོད་མི་མང་པོ་ཅིག་ལི་ཡ་གནོད་སྐྱོན་ཆེན་པོ་ཅིག་འགྲོ་གི་ཡོད་ས་རེད་ཨ་ནི་འདི་བྱས་ཨ་ནི་བོད་པ་མ་ཟད་པའི་གེ་ཨ་ནི་སྟོང་ཕྲག་ཕལ་ཆེར་གཅིག་གཉིས་ཅིག་འདུག་ཟེར་བྱས་བཙོན་འཇུག་དེ་འདྲས་བྱས་ཡོད་པའི་གེ་གནས་ཚུལ་དེ་འདྲས་ཅིག་ཐོས་སོང་ཨ་ནི་དེ་ལི་ཡ་སོ་སོའི་ངོས་ཕྱོགས་ནས་ད་ཡིད་སྐྱོ་བྱས་བྱས་ད་རེད་འདུག་ཟེར་བྱས། ཨ་ནི་གསུམ་བཅུའི་དུས་དྲན་གི་དེ་ལ་ཡང་སྐྱོད་པ་དང་ཆབས་ཅིག་ལ་ཡང་ཨ་ནི་དེ་གི་ཐོག་ལ་ཡང་ངོ་རྒོལ་དམིགས་གཏད་སོ་རུ་ཅིག་བྱས་བྱས་ནས། ཕེབས་རྒྱུ་ཡིན་སྐོར་རེས་གཟའ་ཉི་མའི་ཉིན་ཞལ་པར་གནང་བ་བརྒྱུད་ནས་གསུངས་བྱུང། ལེ་ཚན་འདི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང། མཚན་མོ་ཆར་ཅན་གཉིད་ཆུ་ཚོད་ལྔ་ལས་ཉུང་བ་མི་ཁུག་མཁན་གྱི་ཁྲོད་དུ་ཕལ་ཆེར་སྙིང་རྩ་འགག་པ་དང་གྲིབ་སྐྱོན་ཕོག་པ་བའི་ཉེན་ཁ་ཆེ་བ་ཡོད་པའི་ཉམས་ཞིབ་པ་གསར་པ་ཞིག་གིས་གསལ་སྟོན་གནང་ཡོད་པར་བརྟེན། བོད་ཀྱི་གསོ་བ་རིག་པ་ནས་གཉིད་ཀྱིས་སྙིང་དང་ཁྲག་རྩར་རྐྱེན་ཇི་ལྟར་བྱེད་པ་དང། དམིགས་བསལ་གཉིད་བདེ་ངེས་ཁུག་པའི་ཐབས་ལམ་སོགས་ཀྱི་སྐོར་ལ་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་ཚན་རིག་ཉམས་ཞིབ་པས་མཚན་མོ་གཉིད་ཆུ་ཚོད་ལྔ་ཙམ་ལས་མ་ཁུག་མཁན་གྱི་ཁྲོད་དུ

ཉམས་ཞིབ་དེ་ན་མཉམ་ཞུགས་བྱེད་མཁན་བུད་མེད་ཚོར། མཚན་ལ་སྤྱི་ཡོངས་ཀྱི་གཉིད་ཆུ་ཚོད་ཇི་ཙམ་ཁུག་གི་ཡོད་མེད་སོགས་ཉམས་ཞིབ་ཆ་ཚང་བ་བྱས་པའི་ཁར། ད་དུང་བུད་མེད་དེ་དག་གི་བདེ་ཐང་གི་གནས་སྟངས་དཔེར་ན་ད་ཡོད་ཀྱི་ནད་ན་ཚ་དང་ལུས་སེམས་མི་བདེ་བའི་དཀའ་ངལ་རྣམས་དྲི་རྩད་བྱས་ཏེ་ནད་དེབ་ཀྱང་བཟོས་ཡོད་པ་རེད། ད་རེས་ཉམས་ཞིབ་གསར་པ་དེའི་ཐོག་ནས་ཤེས་རྟོགས་བྱུང་བའི་ནང། བུད་མེད་གང་ཞིག་གཉིད་ཡེར་བའི་དཀའ་ངལ་དང་གཉིད་ཆུ་ཚོད་ལྔ་ལས་ཉུང་བ་ཁུག་པའི་དཀའ་ངལ་གཉིས་ཡོད་མཁན་ཚོར་སྙིང་རྩ་འགག་པ་དང་གྲིབ་སྐྱོན་ནད་ཕོག་པའི་ཉེན་ཁ་བརྒྱ་ཆ་བདུན་ཅུ་དོན་ལྔ་དང། ཡང་བུད་མེད་གང་ཞིག་ལ་གཉིད་ཆུ་ཚོད་ལྔ་ལས་ཉུང་བ་ཁུག་པའི་དཀའ་ངལ་དེ་ཁོ་ན་ཡོད་མཁན་ལ་སྙིང་རྩ་འགག་པ་དང་ཀླད་ཁྲག་ཤོར་བའི་ནད་ཕོག་པའི་ཉེན་ཁ་བརྒྱ་ཆ་བདུན་ཅུ་དོན་གཉིས་བཅས་སོ་སོར་མཐོང་རྒྱུ་ཡོད་ཅིང། དོན་དུ་བུད་མེད་གང་ཞིག་མཚན་ལ་ཆུ་ཚོད་ལྔ་ལས་ཉུང་བ་གཉིད་མེད་མཁན་ཚོར་སྙིང་རྩ་འགག་པའི་ནད་དང་ཀླད་ཁྲག་ཤོར་བའི་གྲིབ་སྐྱོན་ནད། སྙིང་གི་བྱ་བ་ཉམས་པ་སྙིང་གི་ཁྲག་རྩའི་ན་ཚ་གཙོས་པའི་ཧ་ལམ་སྙིང་གི་ན་ཚ་སྣ་ཚོགས་ཕོག་སྲིད་པའི་ཉེན་ཁ་བརྒྱ་ཆ་བདུན་ཅུ་ལྷག་ཡོད་པ་གསལ་སྟོན་གནང་ཡོད་པ་རེད། འོན་ཀྱང་ལུས་ཀྱི་ཤ་རྒྱགས་དྲགས་པ་དང་དེ་མིན་གྱི་ནད་ན་ཚ་རྐྱེན་གཞན་ཡོད་པ་དེ་དག་ནི་སྙིང་རྩ་འགག་པ་དང་ཀླད་ཁྲག་འཐོར་བའི་གྲིབ་སྐྱོན་ནད་སོགས་སྙིང་དང་ཁྲག་རྩའི་ནད་བཟོ་བའི་ཁ་བྲལ་ཐབས་མེད་པའི་རྐྱེན་ཞིག་ཡིན་པའི་ཐོག་ལ། གཉིད་འདང་ངེས་མ་ཁུག་པ་ནི་སློང་རྐྱེན་ཕ་མ་ཞིག་ཏུ་ངོས་འཛིན་གནང་གི་ཡོད་ལ། ནད་ཚབས་ཆེན་པོ་དེ་དག་ཕོག་པའི་ཉེན་ཁ་དེ་ནི་གཉིད་འདང་ངེས་མེད་པའི་རྐྱེན་གྱིས་ཁྲག་ཤེད་འཕར་བའམ། ཡང་ན་ཨིན་སུ་ལིན་གྱིས་ཁྲག་ནང་གི་མངར་ཆའི་ཚད་གཞི་སྟངས་འཛིན་བྱེད་མ་ཐུབ་པར་བརྟེན་ནས་ཁྲག་རྩར་གནོད་འཚེ་བཟོ་བའི་ཉེན་ཁ་ཆེ་རུ་འགྲོ་བར་ངོས་འཛིན་གནང་གི་འདུག། དེར་བརྟེན་བོད་ལུགས་གསོ་རིག་ཐོག་ནས་གཉིད་དང་ཁྲག་ཤེད་ཀྱི་འབྲེལ་བའི་སྐོར་ལ་བོད་ལུགས་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་དོན་ལ། གཙོ་བོ་དེ་ང་རང་ཚོ་གིས་ད་གཉིད་མ་འདང་ན་ཨ་ནེ་སྙིང་གི་ན་ཚ་གང་འདྲ་སླེབ་ཀྱི་རེད་ཟེར་དེ་གི་ད་དེ་ང་རང་ཚོ་གི་གཟུགས་པོའི་གི་ཕུང་པོའི་གྲུབ་ཆ་དེ་འབྱུང་བ་ལྔ་ལས་གྲུབ་པ་ཡིན་པ་གསུངས་ཙང་དེའི་ནང་འབྱུང་བ་ས་དང་ཆུའི་ཁམས་དེ་ཉུང་ཉུང་ཆགས་འགྲོ་བར་གཉིད་མ་ཁུག་པ་ཡིན་ན།

སྙིང་གི་ན་ཚ་དང་ཁྲག་འཁོར་རྒྱུག་དང་སྙིང་ཞན་པོ་སྙིང་གི་ཁྲག་རྩར་རེངས་པ་ཚེ་ཁྲག་རྩ་དེ་ཚོ་མཁྲེགས་པོ་ཆགས་འགྲོ་བ་དང་ཁྲག་རྩ་དེ་ཚོ་འཁུམ་འགྲོ་བ་དང་དེ་འདྲས་ཀྱི་རྐྱེན་བྱས་ནས་ནི་སྙིང་གི་ཤ་སྒྲིམ་དང་དེ་ཚོ་ལ་ཡང་ཕར་ཤུགས་ལ་གནོན་ཤུགས་ཁྱི་ཡི་མཐུ་ཙམ་པ་སྙིང་གི་ན་ཚ་ཡོད་ན་དེ་འདྲས་ཀྱི་སྐྱོན་དེ་འདྲས་བྱེད་ང་ཚོའི་གསོ་བ་རིག་པའི་ནང་ལ་འགྲེལ་བཤད་རྒྱག་གི་ཡོད་རེད་ཅེས་ཞུ་བ་ཡིན་པ། ཨ་མི་རི་ཀའི CDC ཞེས་འབོད་པའི་ནད་རིགས་སྔོན་འགོག་ལས་ཁང་གིས་ཨ་རི་བ་རྣམས་ལ་འཆར་ཅན་གཉིད་ཆུ་ཚོད་བདུན་ནས་དགུ་བར་ཁུག་དགོས་པའི་ལམ་སྟོན་གནང་གི་ཡོད་ཀྱང་ཉམས་ཞིབ་དེའི་ནང་དུ་ཨ་མི་རི་ཀ་བའི་ནང་གཉིད་ཀྱི་ལམ་སྟོན་ཚད་གཞི་དེ་དག་ཁུག་མཁན་མི་རྒན་པ་གསུམ་ནང་ནས་གཅིག་མ་གཏོགས་མེད་པ་དང་ད་རེས་ཉམས་ཞིབ་དེའི་ནང་ཞུགས་མཁན་ཁྲོད་ནས་ཕྱེད་ཀ་ནི་དགོང་མོ་འཆར་ཅན་གཉིད་ཆུ་ཚོད་བདུན་ཡང་ཁུག་མ་ཐུབ་མཁན་ཡིན་པ་གསུངས་ཡོད་པ་རེད། དེའི་སྟེང་ལོ་བཞི་བཅུ་ནས་དྲུག་ཅུ་བར་གྱི་བུད་མེད་དེ་རྣམས་ལ་སྙིང་གི་ན་ཚ་ཕོག་པའི་ཉེན་ཁ་ཆེ་བའི་གྲས་ཡིན་པ་དང། ལོ་ཚད་དེ་དག་གི་བུད་མེད་རྣམས་ནི་ཟླ་མཚན་ཆད་པའི་རྗེས་ཕྲུ་གུ་སྐྱེ་འཕེལ་གྱི་ནུས་པ་མེད་པར་ཆགས་ཏེ་ཁྲག་རྩ་རྣམས་མཁྲེགས་སུ་བཏང་ནས་སྙིང་ནང་ཁྲག་འཁོར་རྒྱུག་ལ་འགོག་རྐྱེན་བཟོ་བར་ངོས་འཛིན་གནང་གི་ཡོད་པ་རེད། གོང་གསལ་ཉམས་ཞིབ་དེའི་ནང་མཉམ་ཞུགས་བྱེད་མཁན་ནས་བརྒྱ་ཆ་བཅུ་ཙམ་གྱིས་མཚན་མོ་རྟགས་ཆ་གཉིད་མི་ཁུག་པའི་དཀའ་ངལ་ཡོད་པ་དང་ཁག་གཅིག་ནི་མཚན་ལ་གཉིད་ཐེངས་མང་པོ་སད་པའི་དཀའ་ངལ་ཡོད་མཁན་ཡིན་པ་གསུངས་འདུག་དེར་བརྟེན་བོད་ལུགས་གསོ་རིག་གི་ཐོག་ནས་སྤྱིར་བཏང་གཉིད་འདང་ངེས་ཁུག་པའི་ཐབས་ཤེས་སྐོར་ལ་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་ཀྱིས་ལམ་སྟོན་གནང་དོན་ལ། ང་ཚོའི་བོད་ལུགས་གསོ་བ་རིག་པའི་ནང་ལ་གཉིད་མ་ཁུག་ཡག་གི་འགལ་རྐྱེན་རེད་རྩ་བའི་གནད་འགག་རེད་དེ་བཞིའི་ཐོག་ནས་མར་གསུང་གི་ཡོད་རེད། གཅིག་གིས་ང་རང་ཚོ་གི་སེམས་ནད་དབང་གིས་གཉིད་མ་ཁུག་པ། གཉིད་ཡེར་བ་དང་དེ་ནས་ཅིག་ནད་གཞིའི་དབང་གིས་གཉིད་མ་ཁུག་པ། ཨ་ལས་ཀའི་དབང་གིས་གཉིད་མ་ཁུག་པ། ཨ་དེ་ནས་ཅིག་རྣམ་གཡེང་གི་དབང་གིས་ད་གཉིད་ཡེར་བ། དེ་བཞི་གསུང་གི་དང། སེམས་ཁམས་དབང་གིས་གཉིད་མ་ཁུག་ཡག་དེ་གཙོ་བོ་དེ་ང་རང་ཚོ་སེམས་ངལ་དང་ཅིག་གི་དཀའ་ངལ་དང་ཨ་ནི་ཅིག་སེམས་ནད་ཆེན་པོ་ཡོད་དེ་ཉིད་དག་བསམ་མནོའི་ནང་ལོགས་ན་མར་དྲན་ཚིག་གིས་ད་སོ་སོའི་གི་འདོད་ཆགས་ལ་བརྟེན་པའི་གི་ཅིག་གི་བྱ་བའི་དོན་མང་པོ་ཅིག་ཡོད་དེ་བ་དེ་དག་ཐམས་ཅད་ཨ་སོ་སོས་གི་སྒྲུབ་མ་ཐུབ་པ་ཨ་སོ་སོའི་གི་ལས་དོན་མང་པོ་ཅིག་དང་གང་ཅིའི་ཐད་ལ་ཡང་བསམ་མནོའི་ནང་ལ་དཀའ་ངལ་དང་དེ་རིང་ཁ་སང་གི་སྤྱི་ཚོགས་ཚན་རིག་ཡར་རྒྱས་ཕྱིན་པའི་ནང་ལོགས་ན་འཁྲུག་འཛིང་ཆེན་པོ་ཡོད་དུས་ད་མིའི་སེམས་ཁམས་འདི་དཔེ་ཅིག་གནོན་ཤུགས་ཟེར་བའི་དཀའ་ངལ་ཤུགས་ཆེན་པོ་ཞིག་པོ་ཅིག་གི་འོག་ལ་གནས་དེ་ཡིན་དུས་ད་སེམས་ནང་ལ་ཡང་མྱ་ངན་དང་ཨ་ད་ག་ནང་བཞིན་གྱི་སེམས་སྡུག་དང་སེམས་ལས་མང་པོ་བྱེད་དུས་དེའི་རྐྱེན་པས་གཉིད་མ་ཁུག་པ་དེ་འདྲས་ཡོང་སྡད་ཀྱི་ཡོད་རེད། གཉིས་པ་དེ་ནད་གཞིའི་དབང་གིས་གཉིད་མ་ཁུག་ས་དེ་མགོ་ལྟ་དེ་ང་རང་ཚོ་གཅིག་ལྟ་རྒྱུ་འདས་ན་ཚ་ཆུན་པའི་གེགས་ཆེ་ཨ་རག་དང་ཨུ་རུ་སི་ན་ཟུག་ལ་སོགས་པ་ཚ་བ་ཤུགས་དྲག་པོ་ཟུག་རྔུ་གཡོག་ལ་སོགས་པ་དེ་འདྲས་ཀྱི་རྐྱེན་བྱས་ནས་ཨ་ནི་རེ་ནད་གཞིའི་དབང་གིས་གཉིད་མ་ཁུག་དེ་འདྲས་གཅིག་ཡོང་སྡད་ཀྱི་ཡོད་རེད་ཞུ་བ་ཡིན་པ། ཨ་ནི་རི་ཁ་ཤ་ཡང་གཅིག་ལས་ཀའི་དབང་གིས་གཉིད་མ་ཁུག་ས་དེ་སྟེ་ང་རང་ཚོ་གི་ཡང་དེ་རིགས་ཀྱི་ཟས་དང་མཚན་ལས་གནང་མཁན་དེ་འདྲས་རིགས་མང་པོ་ཞེ་དྲག་ཅིག་མཚན་ལ་གཟིམ་ཡག་དུས་ཚོད་མེད་སྡད་པ་དེ་ཚོའི་རིགས་ཉི་མའི་གུང་ལ་ཡང་གཉིད་ཙི་ཙི་ཐུལ་ཐུལ་ཐུལ་ཐུལ་ལོག་ཐུབ་ཡོད་ན་ཨེ་ཡང་དེ་ཡང་ཕན་ཐོགས་ད་ཞེ་དྲག་ཡོད་རེད་ཅེས་ཞུ་བ་ཡིན་པ་ལྟ་འདུག་ཞུས་འདོད་ཅིག་རྣམ་གཡེང་དབང་གིས་ད་གཉིད་ཡེར་བ་བྱས་གཉིད་གཉིད་ཐེབས་བཅག་པ་ས་ཆོག་རང་ང་རང་ཚོ་གི་དུས་ཚོད་མང་པོ་ཅིག་གི་ལག་ཐོག་ཁ་པར་བལྟས་བྱས་བཞུགས་པ་ལ་སོགས་པ་ཨ་ནེ་ཅིག་གི་དྲ་རྒྱའི་ནང་མཚན་མོ་བས་གཉིད་ཐེབས་བཅག་ནས་བཞུགས་པ་བཞུགས་ཡ་ལ་སོགས་པ་ད་ག་ནང་བཞིན་ཆང་ཁང་ལ་སོགས་པ་གྲོགས་པོ་གྲོགས་མོ་ལ་སོགས་པ་དེ་འདྲས་ཀྱི་ཁ་བརྡ་གློད་བྱས་ཕྱི་པོ་ཞེ་པོ་འདི་བཞུགས་ཡ་དེ་འདྲས་ཡོང་སྡད་ཀྱི་ཡོད་རེད་པ། འོ་དེ་འདྲས་ཀྱི་ཅིག་གཉིད་ཐེབས་བཅག་བྱས་ཨ་ནེ་གཉིད་ཁུག་རྒྱུ་ཡོད་ནས་གཉིད་མོག་མོག་བྱས་པས་སྡུག་རུས་བརྒྱབ་ནས་ཨ་ནེ་དྲ་རྒྱའི་སྒང་བཞུགས་པ་ལ་སོགས་དེ་འདྲས་རྐྱེན་བྱས་ནས་ཨ་ནེ་ཡང་གནས་སྟངས་དེ་འདྲས་ཅིག་གསུང་གི་ཡོད་རེད་བ། ཡང་ཅིག་ང་རང་ཚོ་བྱིས་པོ་དང་རྒན་འཁོགས་ད་དེ་ཚོའི་རིགས་དེ་ཚོ་ཡང་ཅིག་གི་རྒྱུན་ལྡན་དང་མི་འདྲ་བའི་གཟིམ་ཁུག་ཡ་དེ་གང་མང་མང་ཆུ་ཚོད་ད་དགུ་བཅུ་བཅུ་གཅིག་ཁུག་གནས་ལས་ཨ་ནེ་ཡང་སྐུ་གཟུགས་ལ་ཕན་པོ་ཡོད་རེད་ཞེས་དེ་འདྲ་ཚན་རིག་པས་གསུངས་པ་རེད་ལ་ང་ཚོ་གསོ་བ་རིག་པའི་ནང་ལ་ཨ་ནེ་དེ་ཚོ་ངལ་གསོ་ཡག་པོ་གྱུར་གཉིད་དུ་ཁུག་དགོས་རེད་ཞེས་གསུང་གི་ཡོད་རེད། ད་ག་ནང་བཞིན་གྱི་དར་མ་ཨ་ནི་བྱས་བད་ཀན་དང་མཁྲིས་པའི་རང་བཞིན་དེ་ཚོ་ཨ་ནི་གཉིད་དང་དུས་གཅིག་གི་ཆུ་ཚོད་བརྒྱད་ལྷག་དགོས་མི་འདུག་ཅིག་གིས་དེ་ལས་མང་བ་ཁུག་ན་ཡག་པོ་ཡོད་མ་རེད་ཅེས་གསུང་གི་འདུག་དེ་འདྲའི་རྗེས་འཛིན་པ་དང་མཛོད་ང་ཚོའི་རྒན་བྱིས་དར་གསུམ་ཐོག་ལ་ཨ་ནི་གསལ་པོ་ཞེ་དྲག་གསུང་གི་ཡོད་རེད་གཉིད་ཉལ་སྟངས་སྐོར་ལ། ཨ་མེ་རི་ཀའི་ནང་མཚོན་ན་སྙིང་གི་ན་ཚ་ནི་བུད་མེད་རྐྱེན་ལམ་དུ་གཏོང་མཁན་གྱི་ནད་ཨང་དང་པོ་ཡིན་ཞིང། ལོ་ལྟར་སྙིང་གི་ན་ཚས་རྐྱེན་བྱས་ཏེ་བུད་མེད་འབུམ་གསུམ་འཆི་རྐྱེན་གཏོང་བ་དང། ད་དུང་ཨ་རིའི་ནང་བུད་མེད་ས་ཡ་དྲུག་ཅུ་ལྷག་ནི་སྙིང་གི་ན་ཚ་འདྲ་མིན་ཕོག་མཁན་ཡིན་པར་ངོས་འཛིན་གནང་གི་ཡོད། འོན་ཀྱང་ཉམས་ཞིབ་པས། གཉིད་འདང་ངེས་མ་ཁུག་པའི་རྐྱེན་གྱིས་སྙིང་གི་ན་ཚ་དང་གྲིབ་སྐྱོན་ཕོག་པའི་ཉེན་ཁ་ཆེ་བ་ཡོད་ཀྱང། འགྲོ་བ་མིའི་བདེ་ཐང་ལ་དཀའ་ངལ་བཟོ་བའི་རྐྱེན་ལུས་ཀྱི་ཤ་རྒྱགས་དྲགས་པ་དེ་ནི་ཁྲག་ཤེད་མཐོ་རུ་འགྲོ་བས་སྙིང་དང་ཁྲག་རྩར་དཀའ་ངལ་བཟོ་བའི་སློང་རྐྱེན་ཡིན་པ་ནན་བརྗོད་གནང་ཡོད་པ་རེད། ཤ་རྒྱགས་དྲགས་པས་ཁྲག་ཤེད་འཕེལ་བའི་སློང་རྐྱེན་ཇི་ལྟར་ཡོད་པའི་སྐོར་ལ་ངོ་སྤྲོད་གནང་དོན་ལ། འདི་ཤ་རྒྱགས་པ་ཆགས་པ་ན་སྙིང་གི་ན་ཚ་ལ་ཡང་ག་འདྲ་སེ་ནས་གནོད་གི་ཡོད་རེད་དེ་ང་ཚོ་གསོ་བ་རིག་པའི་ནང་ལ་ཡང་གསལ་པོ་ཞེ་དྲག་ཅིག་གསུངས་བཞག་ཚོ་སྐེམ་སར་བརྟ་ཞིང་སྨྱུང་བར་བྱ་སེ་གསུང་གི་ཡོད་རེད། བྱས་ཙང་ཚོ་བ་སྐེམ་ཟེར་བ་ཚོ་འདི་སྤྱིར་བཏང་གི་མིའི་བཟོ་བཀོད་རྨང་གཞི་ཡག་པོ་ཡིན་ན་ཤ་རྒྱགས་པ་དེ་ཚོའི་རིགས་དེ་ཚོ་གི་ནི་ཁྱེད་རང་མར་སྐམ་པོ་བཟོ་དགོས་ཀྱི་ཡོད་རེད་འདི་མ་བྱས་པ་ན་ཁྱེད་རང་ལ་ཡང་ན་ཚ་རིགས་མི་འདྲ་བཅུ་གཉིས་ཙམ་སྐྱེ་གི་ཡོད་རེད་ཅེས་གསུངས་གོ་ཨོ་ད་འདི་ཡིན་འདི་འདུག་པ་འདིའི་ནང་ལ་ཡང་ན་ཚ་རིགས་མི་འདྲ་འདིའི་ནང་ལ་ག་རེ་ག་རེ་དབྱེ་བ་འབྱེད་དགོས་རེད་ཟེར་ན་རྒྱགས་པོ་འདི་ཨ་ནི་ང་རང་ཚོ་གི་བླ་རེང་གི་ན་ཚ་དང་སྙིང་གི་ན་ཚ་དང་ཆམ་པའི་ན་ཚ་དང་གཅིན་སྙིའི་ན་ཚ་དང་དྲེག་དང་གྲུམ་བུ་དང། ཨ་ནི་ཀོག་ལེ་ལ་སོགས་པ་ཕྲུ་གུ་ལ་སོགས་པ་ཨོ་ད་དེ་འདྲ་གི་ཤེས་པ་ཐིབས་པ་ཨ་ནི་པགས་པའི་ནང་དུ་དེ་འདྲ་གི་ད་ཡ་སྐྱེ་གི་ཡོད་རེད་ཅེས་གསུངས་འདུག་ཆུ་སེར་དེ་འདྲ་ཤུགས་ཆེན་པོ་སྐྱེ་གི་ཡོད་ཅེས་གསུངས་དགོས་རེད། ཨོ་ད་འབྱུང་བ་ས་ཆུའི་སྟོབས་ཀྱིས་འདི་ལྟར་ང་ཚོ་གཟུགས་པོའི་ནང་ལོག་གི་ལྕེ་དགུ་རྣོ་ཞིང་ཚ་བ་མེ་དྲོད་ཀྱི་ཆ་དེ་ག་ཚད་ཉུང་ཉུང་ཆགས་འགྲོ་གི་ཡོད་རེད་མེ་དྲོད་ཀྱི་ཆ་དེ་ཞན་པོའང་ཇེ་ཞན་དུ་འགྲོ་ཡི་དུས་ཙམ་པ། དེའི་གི་རྐྱེན་བྱས་ཡ་ང་རང་ཚོའི་གི་མཆིན་པའི་གི་བྱེད་ལས་དང་དུ་ཞན་པོ་ཆགས་འགྲོ་ཡ་མེ་མཉམ་རླུང་གི་དྭངས་སྙིགས་ཡག་པོ་འབྱེད་མ་ཐུབ་པ་སྙིགས་མ་དྭངས་མའི་རྩ་མིག་ཤོར། དྭངས་བཅུད་འཕྲད་པའི་ཟུངས་ཁྲག་མེས་པོའི་རྗེས་ཡུན་རིང་ཕྱིན་ནས་དྭངས་མ་མ་ཞུ་བའི་ས་དེ་འདྲའི་གི་ད་རྐྱེན་བྱས་ཏེ་ཨ་ན་ང་རང་ཚོ་མཆིན་པའི་ན་ཚུར་ལ་ཀི་ཨ་ཨ་ན་གྲོད་ཁོག་ལུག་ལུག་ཆེན་པོ་ཆགས་ཡོང་ཡ་ལ་སོགས་པ་དང་ཁྲག་ཚིལ་འཕེལ་ཡ་ལ་སོགས་པ་དེ་ག་མང་པོ་ཅིག་བད་ཀན་ཁམས་འཕེལ་བ་ལ་བརྟེན་ནས་ཡོང་དགོས་པ་དེའི་རྐྱེན་ཡིན་དུས་ཙམ་པ་ཨ་ནི་ཁྲག་ནང་ལ་ཡང་རྫས་དང་ང་རང་ཚོ་གི་ཁྲག་རྩའི། ཨ་ནི་ཁོ་ལ་སི་ཏྲོལ་ཟེར་བ། འོ་དེ་ཚོ་ལ་སོགས་པ་ད་ག་ནང་བཞིན་བད་ཀན་གྱི་འབྱར་བག་ད་ག་ནང་བཞིན་ཁལ་སིམ་ཟེར་ཡག་དང་རྡོ་ཞོའི་རིགས་དང་དེ་འདྲ་མང་པོ་ཅིག་གིས་ཁྲག་ནང་འགྲོ་དེ་འོར། འཁོར་རྒྱུག་མ་ཐུབ་པ་ལ་བརྟེན་ནས་དེའི་རྐྱེན་བྱས་ཡ་གི་ཕུང་གསོག་ཐེབས་དུས་ཙམ་པ་ང་རང་ཚོའི་ཁྲག་རྩའི་ནང་རིམ་པས་རིམ་པས་རིམ་པས་ལ་ཡ། ཆུའི་གི་འགྲོ་སའི་ཡུར་བུའི་ནང་དྲེག་པ་དང་ཞག་ཚིལ་དང་འགགས་ཡོད་འདུག་གོ་ག་ལེ་ག་ལེ་ང་རང་ཚོའི་ཆུའི་གི་ཡུར་བུ་དེ་འགགས་འགྲོ་ཡང་དེ་ཡོང་གི་དོང་ཁྱེད་གཉིས་དང་དེ་དེ་ནང་བཞིན་ང་ཚོའི་མིའི་བཟོ་བཀོད་འགྲོ་སྟངས་གཅིག་པ་གཅིག་རྐྱང་རེད་དེ་ཚོ་གི་ང་རང་ཚོ་སྤྱོད་ལམ་བསྟེན་སྟངས་ཡག་པོ་མ་བྱུང་བ་ལ་བརྟེན་ནས་ཨོ་ད་ཅིག་གིས་བད་ཀན་ཁམས་འཕེལ་བའི་ཟས་མངར་མོ་དང་ད་ག་ནང་བཞིན་གྱི་གཅིག་གི་ལྕི་པོ་དང་འཇུ་དཀའ་པོའི་རིགས་དང་དེ་འདྲ་མང་པོ་ཅིག་བསྟེན་ཡོང་དུས་ཙམ་པ། ལས་སྣོན་བྱས་པའི་ཟས་རིགས་མང་པོ་ཞེ་པོ་ཅིག་ནང་ལོགས་ལ་མངར་ཆའི་རིགས་དེ་ཚད་མཐོ་པོ་ཞེ་པོ་ཅིག་ཡོད་རེད། སྣུམ་གྱི་རིགས་དང་མཛོད་ཡི་ནད་རིགས་ནང་དུ་བས་སྨོད་བསྲེག་བད་ཀན་ནད་གཟུགས་པོ་ལ་གནོད་ཡག་རིགས་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་འདུས་ཡོད་དོ། དེ་གའི་ཚོགས་མི་བད་ཀན་གནོད་ཡོང་གི་ཡོད་རེད། ཆ་དང་དོན་མཛོད་ཡིན་དུས་ཙམ་པ་དོན་མཛོད་ཀྱི་སྙིང་གི་ནང་དུ་ཆ་དང་མཛོད་ཡོང་གི་ཡོད་རེད་ཅེས་ཞུ་བ་ཡིན་པ་དེ་དང་ང་ཚོའི་གསོ་བ་རིག་པའི་ནང་ལ་ཡ།

བཟོ་བཀོད་ཆ་རེ་རེའི་སྤྱད་ནུས་བཅས་ལུས་ཟུངས་ཞན་པོ་བྱས་ན་ཨ་ནི་ནག་ཐིག་དེ་འདི་ཡོང་གི་ཡོད་རེད་ཅེས་སོགས་རེ་སྐོར་ནན་ཏན་གསུང་གི་འདུག། པིཊས་བརྒ་གཙུག་ལག་སློབ་ཆེན་གྱི་ཉམས་ཞིབ་པས། ལོ་བཞི་བཅུ་ཞེ་གྲངས་ནས་དྲུག་ཅུ་ནང་ཚུད་ཀྱི་བུད་མེད་སུམ་སྟོང་ལ་ཉམས་ཞིབ་བྱས་པ་བརྒྱུད་བུད་མེད་གང་ཞིག་ལ་མཚན་མོ་ཆར་ཅན་གཉིད་ཆུ་ཚོད་ལྔ་ལས་ཉུང་བ་མ་ཁུག་མཁན་ཚོར་སྙིང་གི་རྩ་འགག་པ་དང། གྲིབ་སྐྱོན་གྱི་ནད་ཕོག་པའི་ཉེན་ཁ་ཧ་ཅང་ཆེ་བ་ཡོད་པ་དང་གཉིད་ལྡེང་ངེས་དང་ཡག་པོ་ཁུག་མཁན་ལ་སྙིང་རྩ་འགག་པ་དང་གྲིབ་སྐྱོན་ནད་ཕོག་པའི་ཉེན་ཁ་ཕལ་ཆེར་ཆུང་བ་ཡོད་པ་ཉམས་ཞིབ་དེའི་གྲུབ་དོན་གཙོ་བོ་གསལ་འདོན་གནང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང།